ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་གཅིག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་རེས་གཟའ་ལྷག་པའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་གཡུ་སྒྲོན་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་རྒྱུ་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སེམས་པ་བཟང་པོ་བྱ་དགོས་པ་དང་ཆོས་ལུགས་ཕན་ཚུན་འཆམ་མཐུན་བྱ་རྒྱུ་གལ་ཆེ་ཡིན་པའི་བཀའ་སློབ་སྩལ་བའི་སྐོར་སོགས་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དམིགས་བསལ་ལེ་ཚན་ནང་ཉེ་ཆར་ཨ་མི་རི་ཀའི་ནང་ཨེ་ཤ་ཡ་དང་ཞི་བདེ་རྒྱ་མཚོའི་ལྷན་ཚོགས་འཚོགས་སྐབས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་དང་དམར་ཤོག་ཚོགས་པ་ངོ་རྒོལ་བྱེད་མཁན་ལས་འགུལ་བ་ཚོའི་ཐོག་ལ་སུན་གཙེར་བཟོས་པ་དང་རྒོལ་རྡུང་བཏང་པའི་དོན་རྐྱེན་ཆེན་པོ་བྱུང་བའི་གནད་དོན་དེ་ནི་རྒྱ་ནག་གཞུང་གིས་ཨ་རིའི་ས་ཐོག་ཏུ་རྒྱལ་མཚམས་བརྒལ་ནས་དྲག་གནོན་གྱི་བྱ་སྤྱོད་རྣམས་ངར་ཤུགས་ཆེ་རུ་ཕྱིན་ཡོད་པ། ཨ་མི་རི་ཀའི་འཛིན་སྐྱོང་དང་གྲོས་ཚོགས་རྒྱ་ནག་ཐོག་གི་ཚོགས་ཆུང་གི་ཚོགས་གཙོ་གྲོས་ཚོགས་འཐུས་མི་སྐུ་ཞབས་ཁིར་སི་མིད་ཞུ་བས་གསར་འགོད་ལྷན་ཚོགས་ཐོག་གསུངས་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཐའེ་ཝན་གྱི་ཡིག་གཟུགས་སྒྱུ་རྩལ་བ་ཞིག་གིས་ཡིག་གཟུགས་བྲིས་རྩལ་འགྲེམས་སྟོན་གྱི་ལམ་ནས་རང་ལུས་མེ་བསྲེགས་གནང་མཁན་བོད་མི་ཚོར་མྱ་ངན་དང་ཆེ་བསྟོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། གསར་འགྱུར་དཔྱད་གཏམ་ལེ་ཚན་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལས་འགུལ་བ་རྣམས་ཀྱི་ནང་མི་རྣམས་ལ་ཡང་ཆད་པ་གཅོད་རྒྱུ་ཤུགས་ཆེ་རུ་གཏོང་གི་ཡོད་པའི་སྐོར་སི་པེན་ནང་དུ་ཡོད་པའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་ཚོགས་པ་ཞིག་གི་ཉམས་ཞིབ་སྙན་ཐོའི་ནང་ཐེར་འདོན་གནང་འདུག་པ་དེའི་ཐད་བོད་ཀྱི་ཆབ་སྲིད་བཙོན་ཟུར་ངག་དབང་འོད་འབར་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་དམིགས་བསལ་ཆེད་བསྒྲིགས་ཀྱི་ལེ་ཚན་ནང་ཨ་རིའི་ཡུའུ་ཐཱ་མངའ་སྡེའི་གྲོང་ཁྱེར Salt Lake གི་བོད་མི་སྤྱི་མཐུན་ཚོགས་པའི་ཚོགས་ཁང་གི་འགྲུལ་ལམ་སྟེང། ཏཱ་ལའི་བླ་མ་ཝེ་ཞེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་དང་འབྲེལ་བའི་སྲང་ལམ་གྱི་སྒོ་བྱང་ཆེད་བཙུགས་ཐུབ་པ་བྱུང་ཡོད་པའི་བརྒྱུད་རིམ་སྐོར་ཞིག་དང། མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་གི་དཔལ་འབྱོར་རྩེད་ཐང་ཆེན་མོ་ཡོངས་སུ་ཁེངས་པའི་དད་ལྡན་ཁྲི་ཚོ་མང་པོར་རྒྱལ་སྲས་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་བསྩལ་གནང་མཛད་པ་དང་འབྲེལ་བའི་སྐོར་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་རྒྱུ་ཡིན། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྒང་ཏོག་ནང་མི་དམངས་ལ་བཀའ་ཆོས་བསྩལ་བའི་སྐབས་སེམས་པ་བཟང་པོ་བྱ་དགོས་པ་དང་ཆོས་ལུགས་ཕན་ཚུན་འཆམ་མཐུན་བྱེད་རྒྱུ་གལ་ཆེ་ཡིན་པའི་བཀའ་སློབ་བསྩལ་བའི་སྐོར་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་རྒྱུ་ཡིན།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདི་ཚེས་བཅུ་གཉིས་ཉིན་སྒང་ཏོག་ནང་གི་བཞུགས་གནས་མགྲོན་ཁང་ནས་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་ཕེབས་སྐབས་ཕེབས་ལམ་གཡས་གཡོན་དུ་དད་ལྡན་ཆོས་ཞུ་བས་ལག་ཏུ་དཀར་གཙང་མཇལ་དར་བདུག་སྤོས་མེ་ཏོག་སོགས་ཐོགས་ཏེ་ཕེབས་བསུ་ཞུས་ཡོད་པ་མ་ཟད་སྒང་ཏོག་དཔལ་འབྱོར་རྩེད་ཐང་གི་ཕེབས་སྒོའི་མདུན་དུ་མངའ་སྡེའི་སྲིད་སྐྱོང Lakshman Prasad Acharya དང་མངའ་སྡེའི་སྤྱི་ཁྱབ་བློན་ཆེན Prem Singh Tamang རྣམ་གཉིས་ནས་མགོན་པོ་གང་ཉིད་མཆོག་ལ་ཕེབས་བསུ་ཞུས་གནང་སོང། དེ་རྗེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། རྒྱལ་སྲས་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་བསྩལ་བ་དང་འབྲེལ་བཀའ་སློབ་བསྩལ་དོན་དུ་འཛམ་གླིང་འདིའི་སྟེང་གི་མི་དུང་ཕྱུར་འགའ་ཤས་ཤིག་ཡོད་པ་ཚང་མ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་མཁན་གཅིག་གྱུར་ཡིན་ན་ཡང་དཀའ་རྙོག་མང་པོ་ཞིག་མིས་བཟོས་པ་ཞིག་ཆགས་ཀྱི་ཡོད་པ་དེ་ཡང་སྐབས་རེ་ཆོས་ལུགས་མི་འདྲ་བའི་ཐོག་ནས་རྙོག་དྲ་ཡོང་བཞིན་ཡོད་དུས་ཆོས་ལུགས་མི་འདྲ་བ་ཕན་ཚུན་འཆམ་མཐུན་དགོས་རྒྱུ་གལ་ཆེ་ཡིན་པ་བཀའ་བསྩལ་དོན། ང་རང་ཚོ་ཅིག་གི་མི་ཚང་མ་ལོག་པའི་སྐྱེས་ཙམ་ཉིད་ནས་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་རང་གི་ངང་གིས་ཡོད་རེད། ཐ་ན་པའི་བྱ་བྱིའུ་ཚོ་དང་གཅིག་སེམས་ཅན་ཚོ་ཡིན་ནའི་པའི་སྐྱེས་ཙམ་ཡིན་ནའི་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་དེ་ཚང་མ་ལོག་ལ་འདུག་ག། ང་རང་ཚོ་པའི་སྲོག་ཆགས་ཚང་མ་ལོག་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་ཆགས་བསྡད་ཡོད་རེད་ད་དེའི་ནང་ཚན་ནས་ང་ཚོ་མིའི་རིགས་ཀྱི་རང་བཞིན་ལྷན་སྐྱེས་ཀྱི་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཡོད་པའི་ཐོག་ལ་ཡང་ང་རང་ཚོ་མིའི་ཅིག་སྤྱི་ཚོགས་ནང་ལོགས་ལ་ཡ་ཞིག་སྡུག་བསྔལ། ཡོང་ཡག་གི་ཨེ་ནི་ཅིག་གི་བྱ་བྱེད་མང་པོ་ཅིག་ང་ཚོས་སྤེལ་བསྡད་གི་ཡོད་རེད། ཨེ་ནི་ཐབས་སྐྱོ་ཅིག་ལ་ཡ། ཆོས་ལུགས་མི་འདྲ་བ་ཡོད་པ་དེ་ཚོ་དྲེག། དྲེག་གི་ཡང་ཅིག་གི་ཏོག་ཙེ་ཅིག་ང་ཚོ་དང་ཁོང་ཚོ་ཟེར་ནས་བཤད་བསྡད་ཡ་འདྲ་པོ་དེ་འདྲའི་ཅིག་ཡོང་བསྡད་གི་འདུག་ག། བྱས་ཙང་དེ་འདྲས་གི་རྐྱེན་པས་ང་རང་ཚོ་འཛམ་བུ་གླིང་འདི་སྒང་གི་མི། དུང་ཕྱུར།

ཆོས་ལུགས་ཚང་མ་ལོག་ལ་ངས་གུས་ཞབས་ཞུ་གི་ཡོད་རེད་དེ་ཡང་ཅིག་ང་རང་ཚོའི་བསམ་བློའི་ནང་ལ་ཡ་ཨེ་ནི་ང་ཚོ་ཆོས་ལུགས་འདི་ཡིན་ཨེ་ནི་ཁོང་ཚོ་ཆོས་ལུགས་འདི་རེད་ཟེར་ནས་ཡང་ཏོག་ཙེ་ཆོས་ལུགས་མི་འདྲ་བའི་ཐོག་ནས་ཡང་ཏོག་ཙེ་ང་ཚོ་རྙོག་དྲ་ཡོང་ཡ་ཅིག་ཡོང་གི་འདུག་ག་བྱས་ཙང་ང་རང་ཚོ་ད་ཚང་མ་ལོག་འཆམ་པོ་བྱེད་ཡག་ད་དེའི་ནང་ཚན་ནས་ཆོས་ལུགས་མི་འདྲ་བ་ཡོད་པ་དེའི་དེ་ང་རང་ཚོ་འཆམ་པོ་བྱེད་ཡག་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག། དེ་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་རྒྱལ་ཁབ་ནང་ཆོས་ལུགས་མི་འདྲ་བ་མང་པོ་ཡོད་པ་ཚང་མ་འཆམ་མཐུན་ངང་གནས་བཞིན་ཚང་མས་སེམས་པ་བཟང་པོ་བྱ་དགོས་པའི་བསླབ་བྱ་གཅིག་མཚུངས་འབུལ་བཞིན་ཡོད་དུས་ཚང་མས་སེམས་པ་བཟང་པོ་བྱ་དགོས་པ་དང་ཆོས་ལུགས་ཚང་མ་ལོག་ལ་གུས་ཞབས་བྱེད་ཡག་དེ་གལ་ཆེ་ཡིན་པ་བཀའ་བསྩལ་དོན།
མི་རྒྱ་གར་འཕགས་པའི་ཡུལ་འདི་ཞིག་གི་འཛམ་བུ་གླིང་གི་ཆོས་ལུགས་ཚང་མ་ལོག་ཡོད་བསྡད་པ་ཅིག་གི་ལུང་པ་ཅིག་རེད་ཤག་ཞིག་གི་རྒྱ་གར་ནང་ལ་ཁ་ཆེ་དང་ཨེ་ནི་ཧིན་དུའུ་དང་ཅིག་ཇུའུ་དང་དེ་འདྲས་ཀྱི་ཡང་ཅིག་ཆོས་ལུགས་འདྲ་མི་འདྲ་ཡོད་བསྡད་པ་དེ་འདྲས་མང་པོ་ཅིག་ཡོད་རེད་ད་ཚང་མ་མཐུན་པོ་འདུག་ག་ཚང་མ་ལོག་དངོས་གནས་དྲང་གནས་ཀྱི་ཆོས་ལུགས་ཧ་ལམ་ད་འཛམ་བུ་གླིང་གི་ཆོས་ལུགས་ཚང་མ་ལོ་རྒྱ་གར་ལ་ཡོད་བསྡད་པ་བཟོ་འདྲ་རེད་རེད་དེ་ཡིན་ནའི་ཚང་མ་ལོ་མཐུན་པོ་དང་སོ་སོའི་ཆོས་ལུགས་ཀྱི་ལྟ་གྲུབ་ཀྱི་ཐོག་ནས་འདྲ་མི་འདྲ་ཡོད་རེད་དེ་ཡིན་ནའི་ཆོས་ལུགས་ཚང་མ་ལོག་གི་ཐོག་ནས་སེམས་བཟང་པོ་བྱེད་དགོས་ཡག་དེ་ཆོས་ལུགས་ཚང་མའི་ཐོག་ནས་བསླབ་བྱ་ཡོད་པ་ཡིན་དུས་ད་ནས་ང་རང་ཚོ་ཚང་མ་ལོག་གཅིག་གི་སེམས་པ་བཟང་པོ་བྱས་སྡོད་ཡག་དང་ཨེ་ནི་ཆོས་ལུགས་ཚང་མ་ལོག་ལ་ཡང་གུས་ཞབས་བྱེད་ཡག་དེ

ད་ལན་གོང་ས་མཆོག་འབྲས་ལྗོངས་ནང་ཞབས་སོར་འཁོད་པ་ནི་ང་ཚོར་གཟི་བརྗིད་དང་སྐལ་པ་བཟང་པོ་ཞིག་ལ་ངོས་འཛིན་ཞུ་བཞིན་ཡོད་ངས་འབྲས་ལྗོངས་གཞུང་མང་གཉིས་ཀྱི་ངོས་ནས་གོང་ས་མཆོག་ལ་འབྲས་ལྗོངས་སུ་ཕེབས་པར་སྙིང་ཐག་པ་ནས་དགའ་བསུ་ཞུ་བཞིན་ཡོད་མགོན་པོ་མཆོག་ད་རེས་གནམ་གཤིས་དང་སྐུའི་འཕྲོད་བཞེས་ལ་མ་འཛེམས་པར་འབྲས་ལྗོངས་སུ་ཞབས་སོར་འཁོད་ནས་ས་གནས་མང་ཚོགས་ལ་ཆོས་འབྲེལ་དང་བྱིན་རླབས་བསྩལ་བར་ང་ཚོས་བཀའ་དྲིན་ཆེ་ཞུ་རྒྱུ་དང་ཁོང་དུས་རྟག་ཏུ་ང་ཚོར་ལམ་སྟོན་དང་བྱིན་རླབས་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་གནང་སོང། ད་རེས་གོང་ས་མཆོག་གི་གསུང་ཆོས་ཞུ་ཆེད་ཀ་རྡོར་སྒང་གསུམ་དང་ཤི་ལོང་ཨ་རུ་ན་ཅལ་དེ་བཞིན་བལ་ཡུལ་དང་འབྲུག་ཡུལ་བཅས་ནས་དད་ལྡན་པ་མང་པོ་ཞིག་ཕེབས་ཡོད་འདུག་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ཆོས་ཞུ་བ་ཁག་ཅིག་ལ་ད་རེས་ཀྱི་ཆོས་འབྲེལ་དང་འབྲེལ་བའི་སྐོར་བཅར་འདྲི་ཞུས་པར་སྒང་ཏོག་གནས་སྡོད་བྱམས་པ་ཆོས་འཕེལ་ལགས་ཀྱིས་གསུངས་དོན་དུ། སེམས་བཟང་པོ་བྱེད་ཡག་དང་གཞན་ཕན་བྱེད་ཡག་དེ་གལ་ཆེ་ཤོས་རེད་ཟེར་ནས་དེ་འདྲའི་བཀའ་སློབ་ཤུགས་ཆེན་པོ་ཕེབས་གནང་སོང་དེ་ཡིན་ཙང་མི་མང་ཚང་མ་གིས་བྱང་ཆུབ་ཀྱི་སེམས་བྱེད་ཡག་དེ་གལ་ཆེན་པོ་རེད་དེའི་ནང་ནས་ཡང་གཙོ་བོ་དེ་གཅིག་ཕན་ཚུན་ཨ་ནི་རོགས་པ་བྱེད་ཡག་དང་སེམས་བཟང་པོ་བྱེད་ཡག་དང་གཅིག་ཕན་གཅིག་གྲོགས་བྱེད་ཡག་དང་ཚང་མ་ལོ་གཅིག་སྤྱི་མཉམ་གྱི་ཐོག་ལ་ཨ་ནི་ཐུགས་བསམ་བཞེས་ཡ་དེ་ཨ་ནི་ང་རང་ཚོ་ཚང་མའི་གི་ཉམས་ལེན་གྱི་གཙོ་བོ་དེ་འདི་རེད་ཟེར་ནས་གསུངས་གནང་སོང།
ཡང་ས་གནས་ཡུལ་མི་ཕུར་པ་ཤེར་པ་ལགས་ཀྱིས་འབྲས་ལྗོངས་མི་དམངས་ཚང་མ་བསོད་ནམས་ཆེན་པོ་རེད་བསམ་གྱི་འདུག་གང་ཡིན་ཞུས་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་ས་གནས་འདིར་སླར་ཡང་ཞབས་སོར་འཁོད་ཡོད་པ་རེད་འདི་ལྟ་བུའི་གོ་སྐབས་ནི་ང་ཚོར་ཐོབ་དཀའ་བ་ཞིག་རེད་སོང་ཙང་ང་རང་འབྲས་ལྗོངས་གཞུང་ལ་ཁོང་ས་གནས་སུ་གདན་ཞུ་གནང་བར་ཐུགས་རྗེ་ཆེ་ཞུ་འདོད་བྱུང། གསུང་ཆོས་གྲུབ་མཚམས་འབྲས་ལྗོངས་མངའ་སྡེ་གཞུང་དང་འབྲས་ལྗོངས་བོད་རིགས་ཐུན་མོང་ནས་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་གནང་སོང་དེ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དྲ་ལམ་བརྒྱུད་འབྲས་ལྗོངས་ཡུལ་སྐོར་སྤྲོ་འཆམ་ལྷན་ཁང་གིས་གོ་སྒྲིག་ཞུས་པའི་རྒྱལ་བ་ཀརྨ་པའི་གདན་ས་རུམ་བཏེག་ཏུ་གསར་དུ་བཞེངས་རྒྱུའི་ཀརྨ་པ་སྐྱེད་མོས་ཚལ་གྱི་ལས་འཆར་གྱི་རྩིག་རྨང་འཇོག་གནང་མཛད་ཡོད་པ་མ་ཟད་ཤར་འབྲས་ལྗོངས་ཀྱི་སིམ་གཅིག་ས་གནས་སུ་གསར་བཞེངས་གནང་རྒྱུའི་རྒྱལ་བ་ལྷ་བཙུན་ཆེན་པོའི་སྐུ་བརྙན་གྱི་རྩིག་རྨང་ཡང་འཇོག་གནང་མཛད་ཡོད་པ་རེད། ཕྱི་ཚེས་བཅུ་གསུམ་ཉིན་འབྲས་ལྗོངས་མངའ་སྡེ་གཞུང་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཉིན་གུང་གི་ལྗགས་སྨིན་འདེགས་འབུལ་ཞུ་རྒྱུ་དང་དེ་ནས་ཕྱི་ཚེས་བཅུ་བཞི་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་ནུབ་བྷེང་གཱལ་གྱི་མངའ་སྡེ་ས་ལུ་གྷ་རའི་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་བྱང་སེམས་འབོག་ཆོག་གི་ཐོག་ནས་ཆོས་འབྲེལ་སྐྱོང་གནང་མཛད་རྒྱུ་བཅས་ཀྱི་མཛད་འཆར་ཡོད་འདུག།

དམར་ཤོག་ཚོགས་པར་ངོ་རྒོལ་བྱེད་མཁན་ལས་འགུལ་བ་ཚོར་རྒྱ་ནག་གཞུང་གིས་སུན་གཙེར་བཟོ་བ་དང་རྒོལ་རྡུང་བཏང་བའི་དོན་རྐྱེན་ཆེན་པོ་བྱུང་བའི་གནད་དོན་དེ་ནི་རྒྱ་ནག་གཞུང་གིས་ད་ཆ་ཨ་མི་རི་ཀའི་ས་ཐོག་ཏུ་རྒྱལ་མཚམས་ལས་བརྒལ་ནས་དྲག་གནོན་གྱི་བྱེད་སྒོ་རྣམས་དེ་སྔ་ལས་ངར་ཤུགས་ཆེ་རུ་ཕྱིན་ཡིན་པ་ངོས་འཛིན་གནང་གི་ཡོད་པ་དང་དེར་སེམས་འཚབ་ཆེན་པོ་གནང་གི་ཡོད་པ་གསུངས་གནང་སོང། གཞི་རྩའི་ད་རེས CECC ཞེས་པའི་ཨ་མི་རི་ཀའི་འཛིན་སྐྱོང་དང་གྲོས་ཚོགས་ཀྱི་རྒྱ་ནག་ཐོག་གི་ཚོགས་ཆུང་གི་ངོས་ནས་གསར་འགོད་ལྷན་ཚོགས་དེ་བསྐོང་ཚོགས་གནང་དགོས་པའི་རྒྱུ་མཚན་ནི། ཟླ་བ་སྔོན་མར་ཚེས་བཅུ་གཅིག་ནས་བཅུ་བདུན་བར་ཨ་མི་རི་ཀའི་གྲོང་ཁྱེར San Francisco ནང APEC ཞེས་པའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རྒྱལ་ཁབ་ཁག་ཅིག་གི་འགོ་ཁྲིད་རྣམ་པའི་དཔལ་འབྱོར་མཉམ་ལས་ལྷན་ཚོགས་འཚོགས་པའི་སྐབས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་མཉམ་ཞུགས་བྱས་ཡོད་པར་བརྟེན་སྐབས་དེ་དུས་ཨ་མི་རི་ཀའི་མངའ་སྡེ་འདྲ་མིན་ནས་བོད་མི་དང་ཡུ་གུར་བ་ཧོང་ཀོང་དང་རྒྱ་རིགས་དམངས་གཙོ་དོན་གཉེར་བ་མང་པོ། San Francisco གྲོང་ཁྱེར་ནང་འདུ་འཛོམས་ཀྱིས་ངོ་རྒོལ་སྐད་འབོད་ལས་འགུལ་གཞི་རྒྱ་ཆེ་བ་སྤེལ་ཡོད། འོན་ཀྱང་སྐབས་དེར་སྲིད་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་དང་རྒྱབ་སྐྱོར་བྱེད་མཁན་དབར་གདོང་ཐུག་གི་དོན་རྐྱེན་བྱུང་བའི་གནས་ཚུལ་ཁྲོད་ངོ་རྒོལ་བྱེད་མཁན་ཁྲོད་བོད་མི་གཙོས་པའི་གཞན་ཁག་ཅིག་ལ་རྨས་སྐྱོན་ཕོག་པའི་གནས་ཚུལ་བྱུང་བར་བརྟེན། ད་རེས་གསར་འགོད་ལྷན་ཚོགས་འདི་ཡི་ཐོག་ངོ་རྒོལ་ལས་འགུལ་དེའི་ནང་མཉམ་ཞུགས་གནང་མཁན་ཁག་ཅིག་གིས་སྐབས་དེ་དུས་ཀྱི་མྱོང་ཚོར་དང་བྱུང་བ་ཁག་ཅིག་ངོ་སྤྲོད་གནང་ཡོད་པ་རེད། གཞི་རྩའི་ད་རེས་གསར་འགོད་ལྷན་ཚོགས་ཐོག་ཟླ་བ་སྔོན་མར San Francisco ནང་ངོ་རྒོལ་ལས་འགུལ་སྤེལ་མཁན་གྲས་ཡིན་པ་རྒྱ་རིགས་དང་ཧོང་ཀོང། ཤིན་ཅང་དང་བོད་རིགས་ཀྱི་སྐུ་ཚབ་ཁག་ཅིག་མཉམ་ཞུགས་གནང་ཡོད་པ་དང་པད་མ་སྒྲོལ་མ་ལགས་ནི་བོད་རང་བཙན་སློབ་ཕྲུག་ཚོགས་པའི་སྤྱི་ཁྱབ་འགན་འཛིན་ཡིན་པ་དང། ཁོང་གིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ད་རེས་ངོ་རྒོལ་བྱེད་མཁན་ཐོག་ལ་རྒོལ་རྡུང་བཏང་བའི་དོན་རྐྱེན་ཆེན་པོ་མང་དག་ཞིག་བྱུང་ཡོད་ཀྱང་ཁོང་གི་སྒེར་གྱི་མཐོང་ཚུལ་ལ་རྒྱ་ནག་གཞུང་གིས་དེང་སྐབས་བོད་མིའི་རང་དབང་འཐབ་རྩོད་བྱེད་མཁན་གཞོན་སྐྱེས་ཚོར་དམིགས་བཀར་བཟུང་ནས།

དེ་ཡང་སྐུ་ཞབས Chris Smith ལགས་ཀྱིས་རྒྱ་ནག་གཞུང་གིས་ནུབ་ཕྱོགས་རྒྱལ་ཁབ་ནང་རྒྱ་ནག་གི་རྒྱལ་མཚམས་བརྒལ་བའི་དབང་གནོན་གྱི་འཇིགས་པ་ཇེ་ཆེར་འགྲོ་བཞིན་པ་མ་ཟད་དབང་གནོན་བྱེད་ཕྱོགས་ཀྱི་ཐབས་ཇུས་གོང་འཕེལ་འགྲོ་བཞིན་ཡོད་པར། ཨ་མི་རི་ཀའི་གྲོས་ཚོགས་ནང Transnational Repression Policy Act ཞེས་པའི་རྒྱལ་མཚམས་བརྒལ་བའི་དྲག་གནོན་གྱི་སྲིད་ཇུས་ཁྲིམས་འཆར་ཞིག་ངོ་སྤྲོད་བྱས་ཡོད་པར་དེར་གྲོས་ཚོགས་འཐུས་མི་ནས་རྒྱབ་སྐྱོར་གྱིས་གཏན་འབེབས་ཡོང་བའི་རེ་བ་ཆེན་པོ་གནང་གི་ཡོད་པ་གསུངས་ཀྱི་འདུག། རྩ་བའི་ད་རེས San Francisco ནང་བོད་མི་ཚོས་ཞི་བའི་ངོ་རྒོལ་སྤེལ་བའི་ཁྲོད་བོད་རིགས་གཞོན་སྐྱེས་གཉིས་ཉེན་རྟོག་པས་འཛིན་བཟུང་བྱས་པའི་བརྙན་ཐུང་དང་དེ་བཞིན་བོད་མི་ཚོར་སུན་གཙེར་བཟོ་བཞིན་པའི་བརྙན་ཐུང་མང་དག་ཞིག་རྒྱ་ཁྱབ་ཏུ་ཕྱིན་ཡོད་པ་རེད། གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།

བྱང་ཨ་མི་རི་ཀའི་བོད་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ནས་རེ་བའི་མེ་ལྕེའི་ལས་འགུལ་བ་དང་མཇལ་མོལ་གནང་འདུག་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་རེས་སྤེན་པའི་ཉིན་བྱང་ཨ་མི་རི་ཀའི་བོད་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་རེ་བའི་མེ་ལྕེ་ཞེས་པའི་ལས་འགུལ་བའི་བྱང་ཨ་མི་རི་ཀའི་ཡན་ལག་ཚོགས་པའི་ཚོགས་མི་རྒྱལ་སྤྱིའི་སྤྱི་ཚོགས་ལས་འགུལ་ཁང་གི་ངེས་སྟོན་པ་ཡུའུ་ཙེན་ཁྲོ་ཡཱོ་ཏཱ་ཞུ་བ་དང་རྒྱལ་སྤྱིའི་ཞི་བདེའི་ལྷན་ཚོགས་ངེས་སྟོན་པ་ཨན་ནི་བེད་མེན་ཞུ་བ་དང་མཇལ་མོལ་གནང་ཡོད་པ་རེད་འདུག། རེ་བའི་མེ་ལྕེ་ཞེས་པའི་གོ་དོན་དེ་ནི་རྡུལ་ཕྲན་འབར་རྫས་ཀྱི་མེ་རོ་ལས་མཆེད་པའི་མེ་རྒྱུན་ཞིག་ཡིན་པ་དང་དེ་ནི་མ་འོངས་པར་རྡུལ་ཕྲན་མཚོན་ཆ་དང་གོ་མཚོན་མེད་པའི་འཛམ་གླིང་ཞིག་བསྐྲུན་ཐབས་ཀྱི་བརྡ་ལན་ཞིག་ཡིན་ཞིང་རེ་བའི་མེ་ལྕེ་ལས་འགུལ་འཛམ་གླིང་ཁྱོན་ཡོངས་སུ་སྤེལ་བཞིན་ཡོད་པ་ལྟར་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་ཚོགས་མི་རྣམས་ནས་བྱང་ཨ་མེ་རི་ཀའི་བོད་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་དང་མཇལ་མོལ་གནང་ཞིང་སྐབས་དེར་བོད་སྐུ་ཚབ་དོན་གཅོད་མཆོག་ནས་ལས་འགུལ་དེ་བྱ་བ་ལམ་འགྲོ་ཡོང་བའི་སྨོན་འདུན་ཞུས་པ་དང་སྦྲགས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་དག་པའི་ལམ་སྟོན་འོག་བོད་མི་རྣམས་ནས་འཚེ་བ་མེད་པ་དང་གྲོས་མོལ་ལམ་ནས་བོད་རྒྱའི་དཀའ་རྙོག་ཞི་འགྲིག་ཡོང་ཐབས་ཀྱི་འབད་བརྩོན་གནང་གི་ཡོད་པའི་སྐོར་དང། རེ་བའི་མེ་ལྕེ་ཞེས་པའི་ལས་འགུལ་བརྒྱུད་འཛམ་གླིང་འདིའི་ནང་ཞི་བདེ་གོང་འཕེལ་གཏང་རྒྱུར་འབད་བརྩོན་གནང་བཞིན་པར་བསྔགས་བརྗོད་གནང་འདུག། དེ་བཞིན་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་གནས་མཆོག་རྡོ་རྗེ་གདན་དུ་བདེན་པའི་མེ་ལྕེ་ཐོག་མར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཕུལ་ཡོད་ལ་སྐབས་དེར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བདེན་པའི་མེ་ལྕེ་ལ་ཐུགས་སྨོན་ཡང་མཛད་གནང་ཡོད་པ་རེད་འདུག། ཟླ་འདིའི་ཚེས་བཅུ་རེས་གཟའ་ཉི་མའི་ཉིན་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོར། ཉི་ཧོང་བོད་རིགས་སྤྱི་མཐུན་ཚོགས་པ་དང་རྒྱ་ནག་དམར་ཤོག་གིས་དྲག་གནོན་བྱེད་བཞིན་པའི་གྲངས་ཉུང་མི་རིགས་ཚོགས་པ་གཞན་ཁག་དང་ནུས་པ་མཉམ་སྤུངས་ཀྱིས་རྒྱལ་ས་ཊོག་ཀྱོའི་ནང་ངོ་རྒོལ་གྱི་ལས་འགུལ་ཤུགས་ཆེ་སྤེལ་ཏེ་བོད་དང་ཡུལ་གྲུ་སོ་སོའི་ནང་རྒྱ་ནག་དམར་ཤོག་གི་དྲག་གནོན་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལ་འགལ་འཛོལ་གྱི་ལས་གཞི་རྣམས་མཚམས་འཇོག་བྱེད་དགོས་པའི་དགོས་འདུན་བཏོན་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཉི་ཧོང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་ཤེས་རབ་ལགས་སུ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོར་ཉི་ཧོང་ཁུལ་དུ་ལས་འགུལ་སྤེལ་བའི་ཐད་བཀའ་འདྲི་ཞུས་པར་ཁོང་གིས་གསུངས་དོན། ཕྱི་ཟླ་བཅུ་གཉིས་ཀྱི་ཏ་རིག་བཅུ་ཉིན་མོ་དེ་ལ་ནི་ལུང་པ། མྱན་མར་བྱས་ཀམ་པོ་ཇི་ཡ་བྱས་ཨི་རན་བྱས་བེ་ར་རུ་ཤི། ཨ་ནི་ཐའེ་ཝན་བྱས་ཨ་ནི་ང་རང་ཚོ་བོད་པ། ནི་ཝུའི་གུ་རུ། South Mongol། དང་ཧོང་ཀོང་དང། ལ་དེའི democracy ལས་མི་གཉིས་བྱས། དེ་ལུང་པ་བཅུ་གཅིག་གི་མི་ཚང་མ་འཛོམས་བྱས། ཨ་ནི་འགྲོ་བ་མིའི་ཐོབ་ཐང་ཉིན་མོ་དེ་ལ་ནི་ཚང་མ་གིས་སྐད་འབོད་རྒྱབ་བྱས་ཨ་ནི་ད་རྒྱ་ནག་ལ་ནི་ངོ་རྒོལ་ཤུགས་ཆེན་པོ་གཅིག་བྱས་ཡིན། བོད་ནང་ལོགས་ལ་ད་སྐད་རྒྱ་ནག་རྒྱ་མི་གི་ལབ་སང་བར་བཅུའི་ཞག་ཉེ་འགྲོ་གཅིག་དང་ནི་བར་བཅོ་ལྔ་ནང་བླུག་བྱས་ཨ་ནི་བྱེད་ཀི་ཡོད་ཙང་ཨ་ནི་ང་རང་ཚོ་ད་དེ་ཆུ་ལོག་ལོན་ངས་ཚང་མ་གི་ཡན་དྲ་བྱིན་དྲ་བཅུ་གཉིས།

རྒྱ་ནག་གི་དམག་མིའི་དྲ་རྒྱའི་གནས་ཚུལ་རྐུ་འཁྱེར་བྱེད་མཁན་གྱིས་ཨ་མེ་རི་ཁའི་གལ་ཆེའི་འཛུགས་སྐྲུན་གཞི་ཡུལ་ཐོག་ལ་གནོད་འཚེ་གཏོང་བའི་བྱ་སྤྱོད་ཤུགས་ཆེར་གཏོང་བཞིན་པའི་སྐོར་ཨ་མེ་རི་ཁའི་གསར་ཤོག The Washington Post ཞེས་པའི་ཐོག་གནས་ཚུལ་བཀོད་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་དམག་མིས་ཨ་མེ་རི་ཁའི་གཙོ་གནད་འཛུགས་སྐྲུན་གྱི་གཞི་ཡུལ་ལ་གནོད་འཚེ་གཏོང་རྒྱུ་དང་གནས་ཚུལ་རྐུ་འཁྱེར་བྱེད་པའི་བྱ་སྤྱོད་ཤུགས་ཆེར་གཏོང་བཞིན་པ་ནི་ཨ་མེ་རི་ཁའི་གློག་དང་ཆུ། འབྲེལ་མཐུད། སྐྱེལ་འདྲེན་སོགས་ཀྱི་མ་ལག་ཐོག་ལ་གནོད་འཚེ་གཏོང་བཞིན་པའི་སྐོར་ཨ་མི་རི་ཀའི་གཞུང་གི་དཔོན་རིགས་དང་སྲུང་སྐྱོབ་ཆེད་ལས་མཁས་པས་གསུངས་པའི་སྐོར་ཨ་མི་རི་ཀའི The Washington Post ཞེས་པའི་གསར་ཤོག་ཐོག་ལ་ལུང་འདྲེན་བྱས་ཡོད་པ་རེད། ཨ་མི་རི་ཀའི་རྨང་གཞིའི་འཛུགས་སྐྲུན་ཐོག་ལ་གནོད་འཚེ་དང་གནས་ཚུལ་རྐུ་འཁྱེར་བྱེད་མཁན་གྱི་རྒྱ་ནག་གི་དམག་མིའི་བྱ་སྤྱོད་ལག་བསྟར་བྱེད་མཁན་དེ་ནི Volt Typhoon ཟེར་བ་དམག་དོན་གྱི་བྱ་སྤྱོད་སྤེལ་མཁན་གཞི་རྒྱ་ཆེན་པོ་ཞིག་ཡིན་ཞིང་དེའི་དམིགས་ཡུལ་གཙོ་བོ་ནི་རྒྱ་ནག་གཞུང་གིས་ཐེ་ཝན་ལ་བཙན་འཛུལ་བྱ་རྒྱུའི་ཆེད་དུ་རྒྱ་གར་དང་ཞི་བདེ་རྒྱ་མཚོའི་ནང་གི་དམག་འཐབ་བྱེད་པའི་སྐབས་དེར་ཨ་མི་རི་ཀའི་དམག་དོན་གྱི་འཐབ་ཇུས་ལ་གནོད་འཚེ་གཏོང་རྒྱུ་དང་འགོག་རྐྱེན་བཟོ་རྒྱུ་དེ་ཡིན་པ་རེད། རྒྱ་ནག་གི་དྲ་རྒྱའི་གནས་ཚུལ་རྐུ་འཁྱེར་བྱེད་མཁན་གྱིས་ཨ་མི་རི་ཀའི་གལ་ཆེའི་འཛུགས་སྐྲུན་མ་ལག་ཐོག་ལ་གནོད་འཚེ་གཏོང་བའི་རྐྱེན་གྱིས་ཨ་མི་རི་ཀའི་མངའ་སྡེ་ཧྭ་ཝེ་ནང་གི་ཆུའི་མ་ལག་སོགས་ཀྱི་འཛུགས་སྐྲུན་ལ་ཤུགས་རྐྱེན་བཟོས་ཡོད་པ་དང། ཧྭ་ཝེ་མངའ་སྡེ་དེ་ནི་ཨ་མི་རི་ཀའི་ནུབ་མཚོ་ཁའི་ས་གནས་གལ་ཆེ་ཞིག་ཡིན་ཞིང་དེའི་ནང་གི་རྡོ་སྣུམ་དང་སོལ་རླངས་ཀྱི་སྒེག་དུང་གཅིག་ལ་ཤུགས་རྐྱེན་བཟོས་ཡོད་པ་མ་ཟད་དེ་བཞིན་ཨ་མི་རི་ཀའི་ཏེག་སཱས་མངའ་སྡེའི་ནང་གི་གློག་གི་མ་ལག་ལ་ཤུགས་རྐྱེན་བཟོས་ཏེ་ད་ཆ་རྒྱ་ནག་ཕྱོགས་ནས་ཨ་མི་རི་ཀའི་འཛུགས་སྐྲུན་གནད་འགག་ཐོག་ལ་གནོད་འཚེ་གཏོང་ཐབས་བྱེད་པའི་རྐྱེན་གྱིས་དེ་དག་དཀའ་ངལ་ནང་ལྷུང་ཡོད་པའི་སྐོར་བཀོད་འདུག། ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱ་ནག་གཞུང་གིས་དྲ་རྒྱའི་ཞིབ་བཤེར་གྱི་ལས་གཞི་འགོ་བཙུགས་ཏེ་ལོ་ལྟར་ཆིང་ལང་ཅེས་པའི་རྒྱ་ནག་ནང་དྲ་རྒྱའི་ཞིབ་བཤེར་བྱས་ཡོད་པ་དང། ཟླ་འདིའི་ཚེས་བཅུ་གཉིས་རེས་གཟའ་མིག་དམར་ཉིན The Cyberspace Administration of China ཞེས་པའི་རྒྱ་ནག་དམར་ཤོག་གི་དྲ་རྒྱའི་དོ་དམ་པ་དང་ཞིབ་བཤེར་པ་ཚོས་འདི་ལོར་ཡུལ་མི་རྣམས་ཀྱི་འཚོ་བ་སྐོར་འཁྱོག་བཤད་དང་ངན་སྐུལ་གྱི་བསམ་བློ་སོགས་ཁྱབ་སྤེལ་གཏོང་བ་དང་མཐར་ལྷུང་གི་ལྟ་བ་ཁྱབ་སྤེལ་བྱེད་པའི་བརྙན་ཐུང་ཐོག་དོ་དམ་བྱེད་རྒྱུའི་དམིགས་འབེན་འཛིན་རྒྱུ་ཡིན་ཞིང་ད་ལོའི་དྲ་རྒྱའི་ཞིབ་བཤེར་དེས་མི་དམངས་ཀྱི་སེམས་ཁམས་ལ་ཕན་ཐོགས་ཡོང་བ་དང་འགྲན་རྩོད་ཀྱི་ཁོར་ཡུག་བཟང་པོ་ཞིག་བསྐྲུན་ཏེ་བརྙན་པར་ཐུང་ངུའི་འགྲེམས་སྤེལ་ཡར་རྒྱས་གཏོང་བར་ཕན་ཐོགས་ཡོད་ལུགས་བརྗོད་ཡོད་པ་རེད།

རྒྱ་ནག་གཞུང་གིས་འཆར་ལ་ཉེ་བའི་ཉིས་སྟོང་ཉི་ཤུ་རྩ་བཞི་ལོར་དཔལ་འབྱོར་བསྐྱར་གསོའི་སྲིད་ཇུས་ལག་བསྟར་བྱ་རྒྱུའི་འཆར་གཞི་ཡོད་པའི་སྐོར་བཤད་འདུག་དེ་ཡང་འབྱུང་འགྱུར་གྱི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གསར་པའི་ནང་རྒྱ་ནག་གི་དཔལ་འབྱོར་སླར་གསོ་ཡོང་རྒྱུའི་རྒྱབ་སྐྱོར་སྲིད་ཇུས་བསྐྱར་བཅོས་བྱེད་རྒྱུ་ཡིན་ལུགས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་རེས་གཟའ་མིག་དམར་ཉིན་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ཤོག་ཐོག་ལ་གནས་ཚུལ་སྤེལ་ཡོད་པ་དང་དེ་ནི་རྒྱ་ནག་གཞུང་གི་ཆེས་མཐོའི་དཔོན་རིགས་ཚོས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་དཔལ་འབྱོར་གྱི་སྲིད་ཇུས་སྐོར་གྱི་ཚོགས་འདུ་འཚོགས་པའི་རྗེས་གསལ་བསྒྲགས་བྱས་པ་ཞིག་ཡིན་པ་རེད་འདུག། དེང་སྐབས་རྒྱ་ནག་གཞུང་ནི་རྒྱ་ནག་ནང་གི་ས་ཁང་ཉོ་ཚོང་དཀའ་ངལ་ཆེ་རུ་དང་ས་གནས་གཞུང་གི་དངུལ་བུན་མཐོ་རུ་ཕྱིན་པའི་དཀའ་ངལ་འཕྲད་བཞིན་པ་མ་ཟད། ཏོག་དབྱིབས་ནད་ཡམས་སྐབས་ལ་དཔལ་འབྱོར་འཕེལ་རྒྱས་ཉམས་རྒུད་ཕྱིན་པ་དེ་སླར་གསོ་ཡོང་ཐབས་ལ་ད་ཆ་དཀའ་ངལ་འཕྲད་བཞིན་ཡོད་པར་བརྟེན་རྒྱ་ནག་གཞུང་གིས་ལོ་གསར་པའི་ནང་དཔལ་འབྱོར་སླར་གསོའི་སྲིད་ཇུས་ལ་བསྐྱར་བཅོས་བྱ་རྒྱུ་གསལ་བསྒྲགས་བྱས་པ་དེར་ཚོང་ལས་ཐོག་ལ་དཔལ་འབྱོར་གྱི་མ་རྩ་འཛུགས་མཁན་གྱི་ཚོང་པ་རྣམས་ཀྱིས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་རྒྱ་ནག་གཞུང་གི་སྲིད་ཇུས་དང་བཅོས་བསྒྱུར་གྱི་འཆར་གཞི་ཁག་ཐོག་ལ་དོ་སྣང་ཆེན་པོ་བྱེད་བཞིན་ཡོད་པ་རེད། ད་རེས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་དང་བཅུ་གཉིས་ཉིན་གཉིས་རིང་ལོ་འཁོར་གྱི་དཔལ་འབྱོར་ལས་དོན་གྱི་ཚོགས་འདུ་འཚོགས་པའི་སྐབས་རྒྱ་ནག་གི་ཆེས་མཐོའི་དཔོན་རིགས་ཚོས་མ་འོངས་པའི་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་དཔལ་འབྱོར་འཕེལ་རྒྱས་ཀྱི་དམིགས་ཚད་འཆར་གཞི་བཟོས་ཡོད་པ་ལྟར་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ཤོག་ཐོག་ལ་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་གྱིས་སྣེ་ཁྲིད་པའི་རྒྱ་ནག་གི་ཆེས་མཐོའི་དཔོན་རིགས་ཀྱི་ལྷན་ཚོགས་དེའི་ཐོག་ལ་རྒྱ་ནག་གཞུང་གིས་ངེས་པར་དུ་རྒྱ་ནག་ནང་གི་དཔལ་འབྱོར་འཕེལ་རྒྱས་ཀྱི་རེ་འདུན་སྲ་བརྟན་ཡོང་བ་བྱ་རྒྱུ་དང་དཔལ་འབྱོར་འཕེལ་རྒྱས་སྲ་བརྟན་ཡོང་བ་བྱ་རྒྱུ། ལས་ཀའི་གོ་སྐབས་སྲ་བརྟན་ཡོང་བ་བཅས་ཀྱི་ཐོག་ལ་ཤུགས་སྣོན་རྒྱག་རྒྱུའི་སྲིད་ཇུས་ཁག་གཏན་འབེབས་བྱ་དགོས་པའི་སྐོར་བཤད་ཡོད་ལུགས་ལུང་འདྲེན་བྱས་ཡོད་པ་རེད་འདུག། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཟླ་འདིའི་ཚེས་བཅུ་གཉིས་རེས་གཟའ་མིག་དམར་ཉིན་ཝི་ནམ་ཁུལ་དུ་ལོ་དྲུག་རྗེས་ལྟ་སྐོར་ཐེངས་དང་པོར་འབྱོར་བའི་སྐབས་སུ་རྒྱལ་ཁབ་གཉིས་བར་གྱི་འབྲེལ་ལམ་ཇེ་བཟང་དུ་གཏོང་རྒྱུའི་ཁས་ལེན་བྱས་འདུག། འདི་ལོའི་ཕྱི་ཟླ་དགུ་པའི་ནང་ཨ་མི་རི་ཀའི་སྲིད་འཛིན་ཇོ་སྦའི་ཏན་མཆོག་གིས་ཝིས་ནམ་ནང་གཟིགས་སྐོར་གནང་སྐབས་ཨ་རི་དང་ཝིས་ནམ་གཉིས་བར་གྱི་ཕྱི་སྲིད་འབྲེལ་ལམ་ཚད་གཞི་མཐོ་རུ་ཕྱིན་ཡོད་ཅིང་ད་རེས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཝིས་ནམ་ནང་ལྟ་སྐོར་གྱི་ཉིན་དང་པོར་ཝིས་ནམ་དམར་ཤོག་ཚོགས་པའི་འགོ་ཁྲིད་མྱོང་ཕུང་ཆོང་ཐུག་འཕྲད་སྐབས་རྒྱལ་ཁབ་གཉིས་བར་མ་འོངས་འབྲེལ་ལམ་གཏིང་ཟབ་པ་དང་རྒྱ་ཆེ་རུ་གཏོང་ཐབས་བྱ་རྒྱུའི་ཁས་ལེན་དང་སྦྲགས། རྒྱལ་ཁབ་གཉིས་བར་མ་འོངས་མདུན་ལམ་མཉམ་སྤྱོད་ཐུབ་པའི་སྤྱི་ཚོགས་ཤིག་འཛུགས་སྐྲུན་བྱ་རྒྱུའི་གྲོས་མོལ་བྱུང་ཡོད་ལུགས་རྒྱལ་ཁབ་གཉིས་ཀྱི་ཐུན་མོང་བསྒྲགས་གཏམ་ཞིག་སྤེལ་ཡོད་པའི་ནང་བཀོད་འདུག་ཝེ་ནམ་དང་རྒྱ་ནག་བར་མེ་འཁོར་ལྕགས་ལམ་འཛུགས་སྐྲུན་བྱེད་རྒྱུའི་ཁས་ལེན་ཐེ་བའི་གྲོས་མཐུན་ཁག་སུམ་ཅུ་ལྷག་གི་ཐོག་ཕྱོགས་གཉིས་ཀས་མིང་རྟགས་བཀོད་ཡོད་པ་དང།

རྒྱ་ནག་ཕྱི་སྲིད་བློན་ཆེན་ནས་ཨི་རན་དང་གྲོས་མོལ་བྱེད་པའི་སྐབས་ཨི་སི་རལ་དང་པ་ལེ་སི་ཐན་གྱི་དམག་འཁྲུག་མཚམས་འཇོག་ཡོང་ཐབས་བྱ་དགོས་པའི་སྐོར་བསྐྱར་དུ་བཤད་ཡོད་པ་རེད་འདུག་དེ་ཡང་རྒྱ་ནག་ཕྱི་སྲིད་བློན་ཆེན་ཝང་ཡི་ནས་ཨི་རན་གྱི་ཕྱི་སྲིད་བློན་ཆེན་དང་ཁ་པར་ཐོག་ནས་གྲོས་མོལ་བྱས་ཡོད་པ་དང་དེ་ནི་ཨི་སི་རལ་དང་གྷ་ཛ་ཕན་ཚུན་གྱི་དམག་འཁྲུག་ལངས་པ་ནས་བཟུང་རྒྱ་ནག་དང་ཨི་རན་གྱི་ཕྱི་སྲིད་བློན་ཆེན་གཉིས་པོའི་གྲོས་མོལ་ཐེངས་གཉིས་པ་ཡིན་ཞིང། གལ་ཏེ་ཨི་སི་རལ་དང་གྷ་ཛ་དམག་འཁྲུག་རྒྱུན་རིང་དྲགས་ན་དེ་ཡིས་ལེ་པ་ནོན་ས་མཚམས་ཁུལ་དུ་དམག་འཁྲུག་གཉིས་པ་ལངས་སྲིད་པའི་ཞེད་སྣང་ཡོད་པ་རེད།

ཐའེ་ཝན་གྱི་ཡིག་གཟུགས་སྒྱུ་རྩལ་བ་ཞིག་གིས་ཡིག་གཟུགས་འབྲི་རྩལ་འགྲེམས་སྟོན་གྱི་ལམ་ནས་རང་ལུས་མེར་སྲེག་གནང་མཁན་བོད་མི་ཚོར་མྱ་ངན་དང་ཆེ་བསྟོད་ཞུ་བའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད། སྤྱི་ཟླ་བཅུ་གཉིས་ཚེས་བཅུ་ཉིན་ཏེ། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཉིན་དང་བསྟུན། ཐའེ་ཝན་གནས་བཞུགས་ཡིག་གཟུགས་སྒྱུ་རྩལ་བ་སྐུ་ཞབས་ཧུའུ་ཙན་སུང་ལགས་ཀྱིས་བོད་ཕྱི་ནང་གཉིས་ཀྱི་ནང་རྒྱ་ནག་དམར་ཤོག་གཞུང་གི་དབང་བསྒྱུར་ལ་ངོ་རྒོལ་སླད་རང་ལུས་མེར་སྲེག་གནང་མཁན་བོད་མི་བརྒྱ་དང་དྲུག་ཅུ་རེ་དྲུག་ཡི་ལོ་རྒྱུས་དང་བཅས་པར་ཡིག་གཟུགས་འབྲི་རྩལ་གྱི་ལམ་ནས་འགྲེམས་སྟོན་དང་མྱ་ངན་རྗེས་དྲན་ཞུས་འདུག། ཡིག་གཟུགས་སྒྱུ་རྩལ་བ་ཁོང་གིས་ཐའེ་ཝན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ལས་འགུལ་དེའི་སྐོར་ངོ་སྤྲོད་གནང་དོན། བོད་མི་བརྒྱ་དང་དྲུག་ཅུ་རེ་དྲུག་དེ་དག་གིས་བློ་སྟོབས་ཆེན་པོ་ཡིས་རང་གི་མི་རིགས་དང་རྒྱལ་ཁབ་དོན་དུ་རང་གི་ལུས་སྲོག་དང་བཅས་པར་བློས་གཏོང་གནང་བ་འདི་ནི་ཐུན་མོང་མ་ཡིན་པའི་ལས་འགུལ་ཞིག་ཡིན་པ་འཛམ་གླིང་ལ་གསལ་སྟོན་བྱ་རྒྱུ་དེ་ཡིན། ངས་འགྲེམས་སྟོན་དེ་འདས་པའི་ལོ་གཅིག་ལྷག་རིང་གྲ་སྒྲིག་བྱས་པ་ཡིན། ངས་བྲིས་པའི་ཡིག་གཟུགས་སྒྱུ་རྩལ་དེའི་ནང་རང་ལུས་མེར་སྲེག་གནང་མཁན་བོད་མི་བརྒྱ་དང་དྲུག་ཅུ་རེ་དྲུག་དེ་དག་གི་སྐྱེས་ཡུལ་དང་རང་ལུས་མེར་སྲེག་གནང་ཡུལ་སོགས་ལ་ཉམས་ཞིབ་ཀྱིས་རེ་རེ་བཞིན་བྲིས་པ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡིག་གཟུགས་སྒྱུ་རྩལ་བ་སྐུ་ཞབས་ཧུའུ་ཚང་སུང་ལགས་ནི་ཆུང་དུས་ནས་རི་མོ་སྒྱུ་རྩལ་ལ་དོ་དབྱིངས་ཡོད་པ་དང་ཐའེ་ཝན་དུ་ཆགས་པའི་གཞུང་ཁོངས་མེད་པའི་ཚོགས་པ་ཞིག་ནང་ལོ་ངོ་སུམ་ཅུ་ལྷག་རིང་ཁྲིམས་རྩོད་ཞུ་གཏུག་གི་ཕྱག་ལས་གནང་འདུག་པ་མ་ཟད་ཡིག་གཟུགས་སྒྱུ་རྩལ་གྱི་ལམ་ནས་འགྲོ་བ་མིའི་ཐོབ་ཐང་དང་སེམས་ཅན་དུད་འགྲོ་སྲུང་སྐྱོབ་ཀྱི་ལས་འགུལ་སོགས་གནད་དོན་མང་དག་ཅིག་གི་ཐོག་ཕྱག་ལས་གནང་འདུག་ཅིང་ཉིས་སྟོང་བརྒྱད་ལོར

གང་ལའང་འཇིགས་སྣང་མེད་པའི་སྐྱེ་བོ་ཞེས་པ་དེ་ཡིན་ཞིང་རང་ལུས་མེ་བསྲེགས་ཀྱི་ལས་འགུལ་འདི་ནི་མི་རིགས་ཀྱི་འཐབ་རྩོད་དང་འབྲེལ་བའི་དངོས་སུ་བྱུང་བའི་ལོ་རྒྱུས་ཤིག་ཡིན་པ་ལས་དེ་ལ་འཁྱོག་བཤད་ཀྱིས་ནག་གསུབ་གཏོང་ཐབས་གང་ཡང་མེད་པར་སོང་ཞིང་ད་རེས་འགྲེམས་སྟོན་བྱས་པ་དེ་ཡིས་རྒྱ་ནག་དམར་ཤོག་གི་དབང་སྒྱུར་འོག་བོད་མིའི་དཀའ་སྡུག་རྣམས་གསལ་སྟོན་བྱ་རྒྱུ་ཡིན་པ་ལས་འབྱུང་འགྱུར་རང་ལུས་མེ་བསྲེགས་གཏོང་དགོས་པའི་སྐུལ་མ་རིགས་བྱེད་ཀྱི་མེད་རྒྱུ་མཚན་ནི་མི་ཁ་ཤས་ལ་སྐུལ་མ་བྱས་པའི་མྱོང་ཚོར་བྱུང་སྲིད་པ་རེད་ཅེས་འགྲེལ་བརྗོད་གནང་བྱུང། སྤྱིར་ཡིག་གཟུགས་འབྲི་རྩལ་ནི་གནའ་རབས་ནས་བཟུང་དོན་རྐྱེན་གལ་ཆེན་རྣམས་ཟིན་ཐོར་འགོད་རྒྱུར་བེད་སྤྱོད་བྱེད་སྲོལ་ཡོད་པ་དང་ད་རེས་སྐུ་ཞབས་ཧུའུ་ལགས་ཀྱི་ཡིག་གཟུགས་འབྲི་རྩལ་དེ་ཡང་གནའ་རབས་ཀྱི་གཞུང་འབྲེལ་ཟིན་ཐོ་ཉར་ཚགས་བྱེད་ཕྱོགས་ཀྱི་ཡིག་གཟུགས་དང་གཅིག་མཚུངས་ཡིན་འདུག་སྐུ་ཞབས་ཁོང་གི་འགྲེམས་སྟོན་ལ་མཐུན་སྦྱོར་གནང་མཁན་གཙོ་བོ་ནི་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་ཡིན་འདུག་ཅིང་ཐའེ་ཝན་དོན་གཅོད་སྐལ་བཟང་རྒྱལ་མཚན་ལགས་ཀྱིས་སྐུ་ཞབས་ཧུའུ་ཚང་སུང་ལགས་ཀྱི་ལས་འགུལ་འདི་ནི་བོད་མིའི་རང་དབང་འཐབ་རྩོད་ཀྱི་ལོ་རྒྱུས་ཁྲོད་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག། ཨ་ནི་རང་ལུས་མེ་སྲེག་བཏང་ཡོད་མཁན་གྱི་ཨ་ནི་ང་ཚོ་གི་རྒྱལ་གཅེས་ཀྱི་དཔའ་བོ་དཔའ་མོ་ཁོ་ཚོ་ཚང་མ་དེ་ག་ཙམ་གྱི་ང་ཚོ་གི་དྲན་པ་གི་ཡུལ་དེ་བརླག་མ་འགྲོ་བ་ང་ཚོ་ག་དུས་ཡིན་པ་ཡིན་ན་ཁོ་ཚོ་རྗེས་དྲན་ཞུ་དགོས་ཡ་དང་ལྷག་པར་དུ་ལོ་རྟག་པར་ཕྱི་ཟླ་གཉིས་པའི་གི་ཚེས་ཉི་ཤུ་བདུན་ཉིན་མོ་དེ་ཨ་ནི་རང་ལུས་མེ་སྲེག་གི་དྲན་རྟེན་གྱི་ཉིན་མོ་འདྲ་བོ་ཅིག་བསྐྱལ་སོ་ཞེས་ཐུགས་དགའ་དེ་གལ་ཆེན་པོ་རེད་བསམ་སྟེ་ང་ཚོ་རང་འཐབ་རྩོད་ཀྱི་མི་རིགས་ཤིག་ཡིན་པའི་ཆ་ནས་ཨ་ནི་ང་ཚོ་བོད་པ་ཚང་མ་འཛམ་བུ་གླིང་ས་གནས་གང་ས་ལ་ཡོད་པ་རེད་གསུངས་ཀྱི་དུས་དྲན་སྲུང་བརྩི་ཞུས་པ་དང་བཞིན་གྱི་ཁོང་ཚོའི་དྲན་པ་ནི་བརྗེད་རྒྱུ་མེད་པ། གཞན་ཡང་འདི་ལོའི་བོད་མིའི་རང་དབང་གྱེན་ལངས་གསུམ་བཅུའི་དུས་དྲན་སྐབས་བོད་མི་སྒྲིག་འཛུགས་བཀའ་ཤག་གི་གསུང་བཤད་ལ་གཞིགས་ན་ཕྱི་ལོ་ཉིས་སྟོང་དགུ་ནས་ད་བར་ཤེས་རྟོགས་ར་སྤྲོད་བྱུང་བའི

ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལས་འགུལ་བ་རྣམས་ཀྱི་ནང་མི་རྣམས་ལའང་ཆད་པ་གཅོད་རྒྱུ་ཤུགས་ཆེ་རུ་གཏོང་གི་ཡོད་པའི་སྐོར་སྤེན་ནང་ཡོད་པའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་ཚོགས་པ་ཞིག་གི་ཉམས་ཞིབ་སྙན་ཐོའི་ནང་ཐེར་འདོན་གནང་བའི་ཐད་བོད་ཀྱི་ཆབ་སྲིད་བཙོན་ཟུར་ངག་དབང་འོད་འབར་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། ཡུ་རོབ་ཀྱི་ཡུལ་གྲུ་སྤེན་ནང་ལ་རྟེན་གཞི་བྱས་པའི Safeguard Defenders ཞེས་པའི་འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་ཚོགས་པས་ཞིབ་འཇུག་གི་སྙན་ཐོ་གསར་པ་ཞིག་བཏོན་པའི་ནང། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ལས་འགུལ་བ་རྣམས་ཀྱི་ནང་མི་རྣམས་ལའང་ཆད་པ་གཅོད་རྒྱུ་ཤུགས་ཆེ་རུ་གཏོང་གི་ཡོད་པའི་སྐོར་ཐེར་འདོན་བྱས་འདུག་དེ་ཡང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོར་འདོན་སྤེལ་བྱས་པའི་ཞིབ་འཇུག་སྙན་ཐོ་དེའི་ནང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་འགོ་ཁྲིད་འོག་རྒྱ་ནག་དམར་ཤོག་གཞུང་གིས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ལས་འགུལ་བ་རྣམས་ཀྱི་ནང་མི་རྣམས་ལའང་ཆད་པ་གཅོད་རྒྱུའི་ལས་འགུལ་ཤུགས་ཆེ་རུ་བཏང་བ་དེ་ནི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པ་རྣམས་ལ་སྟངས་འཛིན་བྱེད་པའི་ཆབ་སྲིད་ཀྱི་ལག་ཆར་བེད་སྤྱོད་བྱེད་ཀྱི་ཡོད་པའི་སྐོར་སྙན་ཐོ་དེའི་ནང་ལ་ཐེར་འདོན་བྱས་འདུག་འཇིགས་སྐྲག་གི་ཁྲོད་ཁྱིམ་ཚང་དེ་རྒྱ་ནག་གི་དུས་རབས་ཉི་ཤུ་རྩ་གཅིག་པའི་ཐུན་མོང་གི་ཆད་པ་གཅོད་པ་ཞེས་པ་དེ་ནི། བཅར་འདྲི་དང་གསར་འགྱུར་བརྒྱུད་ལམ་གྱི་གནས་ཚུལ་བཅས་བརྒྱུད་ནས་བཀས་བཀོད་རྒྱུད་འཛིན་གྱི་བྱ་ཐབས་དེ་རིགས་ཀྱི་གྲངས་འབོར་དང་རྣམ་པ་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་ཡོད་པ་གསལ་སྟོན་བྱས་འདུག་ལ། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཀྱི་ལས་འགུལ་བ་རྣམས་ཀྱི་ནང་མིའི་ཕྲུ་གུ་ཆུང་ཆུང་ནས་རྒན་ཡོལ་དུ་ཕྱིན་ཟིན་པའི་ལོ་ན་བགྲེས་པ་ཡན་ཚང་མར་ཆད་པ་གཅོད་ཀྱི་ཡོད་པ་ལས་སུ་ཞིག་ཀྱང་ཐར་བ་གཏོང་གི་མེད་པར་བརྗོད་འདུག་བོད་ཀྱི་ཆབ་སྲིད་བཙོན་ཟུར་ངག་དབང་འོད་འབར་ལགས་ཀྱིས་བོད་ཀྱི་གནད་དོན་གྱི་ཐོག་ལས་ཀ་བྱེད་མཁན་གྱི་ནང་མི་སྤུན་མཆེད་དང་གྲོང་པ་ཁྱིམ་མཚེས་ཚུན་ལ་རྒྱ་ནག་གཞུང་གིས་སྡང་ཟུག་ཆེན་པོ་བྱེད་བཞིན་པའི་སྐོར་ཞིབ་གསལ་འགྲེལ་བརྗོད་འདི་ལྟར་གནང་བྱུང།
རྒྱ་ནག་གཞུང་གིས་རྒྱ་ནག་ནང་ལོགས་ལ་ཡང་འགྲོ་བ་མིའི་ཐོབ་ཐང་རེད་དམངས་གཙོ་དོན་གཉེར་ཅན་རེད་ཨ་ནས་ཅིག་དེ་མ་ཡིན་པའི་ད་ཅིག་སྒེར་གྱི་ད་ལས་དོན་ག་རེ་བྱེད་ཀྱི་ཡོད་པ་ཡིན་ནའི་རྒྱ་ནག་གཞུང་ཁོ་རང་ཚོ་གྱི་ལྟ་ཚུལ་དང་མ་མཐུན་པ་ཡིན་ན་ཨ་ནས་ཁོ་ཚོ་སྡང་ཟུག་བྱས་ཏེ་ཁོ་རང་ཚོ་ད་ཕེབས་ཏེ་ཅིག་གོམ་བསྟན་རྒྱུ་སོ་ཞེས་རོགས་ཨ་ནས་ཅིག་བྱས་གཉིས་ནས་ཨ་ནས་རྒྱ་ནག་ནང་ལོགས་ལ་ཡང་ཅིག་ཕི་གེ་ཅིག་ད་ཅིག་དམངས་གཙོ་དོན་གཉེར་ཅན

ལྟ་བ་དང་དམར་ཤོག་གི་ད་ཅིག་སྲིད་གཞུང་བཟོ་བ་མ་རེད་ད་ཅིག་ཚོགས་པ་བཟོ་བ་རེད་འོ་དེ་བས་ཏེ་གལ་ཆེན་པོ་ཞེ་པོ་ཅིག་རྩི་ཡག་མ་གཏོགས་ཅིག་གིས་མིའི་གི་སྤྱི་བཏང་གི་མིའི་རིན་ཐང་དང་མིའི་གི་ཐི་གལ་ཡ་ཐོབ་ཐང་དང་དེ་ཚོ་ལ་ཁ་གལ་རྩི་གི་མེད་པ་དེ་དེ་ནས་སྟོན་གྱི་ཡོག་རེད་བསམ་གྱི་འདུག་ལའོ། ཡང་ཐུན་མོང་གི་ཆད་པ་གཅོད་སྟངས་ནི་ནང་མིར་བཙན་ཤེད་ཀྱིས་ནོར་འཁྲུལ་ངོས་ལེན་བྱེད་དུ་བཅུག་པ་དང་འཇིགས་སྣང་སྐུལ་བ་བཅས་ཀྱི་ཐོག་ནས་ཕྱིའི་རྒྱལ་ཁབ་ནས་རྒྱ་ནག་ལ་སྐྱོན་བརྗོད་བྱེད་མཁན་རྣམས་ཀྱི་ཁ་བཀག་ཐབས་དང་འགོག་ཐབས་བྱེད་ཀྱིན་ཡོད་འདུག། དཔེར་ན་རྒྱ་ནག་དམར་ཤོག་ཚོགས་པའི་འགྲོ་བ་མིའི་ཐོབ་ཐང་ལས་འགུལ་བ། ཡཱང་ཀྲང་ཅིན་ལགས་ཀྱི་པཱ་ལགས་ལ། ཨ་མི་རི་ཀའི་ནང་དུ་ཡོད་པའི་ཁོ་པའི་བུས་ལས་འགུལ་མཚམས་འཇོག་བྱེད་དགོས་པའི་གནོན་ཤུགས་མ་སྤྲད་པ་ཡིན་ན། ཁོ་པའི་ལས་ཀ་དང་ནང་གཉིས་ཀ་མེད་པར་གྱུར་གྱི་རེད་ཅེས་འཇིགས་སྐུལ་བྱས་ཡོད་འདུག་དེ་བཞིན་གཏེར་ལས་ཁང་ནང་ལས་ཀ་བྱེད་མཁན་ཀྲོང་ཅན་པཱ་ཞུ་བའི་བུ་མོས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཞི་ཅིན་ཕིང་གི་འདྲ་པར་ལ་སྣག་ཚ་བཤོས་ནས་ནག་པོ་བཟོས་པའི་ལས་འགུལ་སྤེལ་བའི་རྗེས། ཁོ་མོ་སྨྱོན་པའི་སྨན་ཁང་དུ་ཁྲིད་ནས་གར་སོང་ཆ་མེད་དུ་གྱུར་ཡོད་པ་དང། ཁོ་མོའི་ཕ་ཀྲོང་འཛིན་བཟུང་བྱས་ནས་མཐའ་མ་སྡུག་སྦྱོང་མནར་གཅོད་ཀྱི་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བཙོན་ཁང་ནང་རྐྱེན་འདས་སུ་ཕྱིན་ཡོད་པའི་གནས་ཚུལ་བྱུང་ཡོད་པ་རེད། བོད་ནང་ལ་ཆ་བཞག་ན་བོད་མི་ཚོང་པ་གྲགས་ཅན་དང་ཆབ་སྲིད་ཀྱི་བཙོན་པ་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ཀྱིས་འདས་པའི་ལོ་གཅིག་གི་ནང་རྒྱ་ནག་གཞུང་ལ་ངོ་རྒོལ་དང་ཞུ་འབོད་ཐེངས་བཅུ་ཙམ་བྱས་ཡོད་པ་དང། འདི་ལོའི་ཕྱི་ཟླ་བརྒྱད་པའི་ཚེས་གཅིག་ཉིན། སླར་ཡང་བོད་རང་སྐྱོང་ལྗོངས་ཀྱི་ལྷ་ས་གྲོང་ཁྱེར་དུ་ཡོད་པའི་གྲྭ་བཞི་བཙོན་ཁང་གི་མདུན་དུ། རྡོ་རྗེ་བཀྲ་ཤིས་ལགས་སུ་བཙོན་ཁང་ནང་ལ་ཐུག་འཕྲད་བྱེད་སླད། ཕྱག་འཚལ་ནས་ཞི་བའི་ལས་འགུལ་སྤེལ་བའི་སྐབས། རྒྱ་ནག་གཞུང་གི་ཉེན་རྟོག་པས་ཁོང་ལ་གཅར་རྡུང་དྲག་པོ་བྱས་ཏེ། བཙན་དབང་གིས་ཕྱིར་ལོག་བཏང་ཡོད་པ་རེད། ཡང་དེང་སང་བོད་ཕྱི་ནང་གཉིས་སུ་འབྲེལ་བ་བྱེད་རྒྱུར་རྒྱ་ནག་གིས་དམ་དྲག་སྔར་ལས་ཆེ་བ་བྱེད་ཀྱི་ཡོད་པ་དང་བོད་དུ་ནང་མི་སྤུན་མཆེད་ཐུག་འཕྲད་བྱ་ཆེད་འགྲོ་རྒྱུར་མཐོང་མཆན་ཝི་ས་རག་རྒྱུ་ཁག་པོ་དང་གལ་སྲིད་རག་ཀྱང་བོད་ནང་རྒྱ་མིའི་ལྟ་སྲུང་ནན་པོའི་འོག་གནས་དགོས་པ་དང་དེ་དང་དེ་བཞིན་ནང་མི་ཚོར་ཡང་དམ་དྲག་ཡོང་གི་ཡོད་པའི་གནས་ཚུལ་འདུག་ལས་རིམ་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ཡིན།

ད་ས་གནས་ཀྱི་ང་རང་ཚོ་ནམ་རྒྱུན་ཅིག་བོད་རིགས་འབྲེལ་མཐུད་པ་གི་ཕྱག་ལས་གནང་ཡ་ད་ཨ་ཅག་པད་མ་ལགས་ཕྱག་མཛོད་ཚང་ལ་ད་ད་ང་ཚོ་བོད་རིགས་འབྲེལ་མཐུད་པ་ཆགས་བསྡད་ཡོད་ལ་ཁོང་ལ་ཡ་ཞུ་བྱས་ནས་ཨ་ནི་གྲོང་ཁྱེར་ད་ད་སྤྱི་ཁྱབ་མཉམ་པོ་ལ་ཡ་ཨ་ནི་མཇལ་འཕྲད་གནང་ཡ་གི་དུས་ཚོད་ཅིག་འདུག་སེ་བཟོ་རོགས་གནང་ཟེར་ཞུས་པ་རེད། ཨ་ནི་ཞུས་པ་གཞིར་བཟུང་གི་ཨ་ནི་གྲོང་ཁྱེར་གྱི་སྤྱི་ཁྱབ་ང་རང་ཚོའི་ཚོགས་ཁང་ནང་ལ་ཡ་སྐུ་ཕེབས་བྱས་ནས་ཨ་ནི་ང་ཚོ་མཉམ་པོ་ལ་ཡ་འདུག་སེ་ཚོགས་འདུ་ཚོགས་ཡ་དང་ཨ་ནི་ཡེ་ཞོར་ལ་རྟ་ཕོ་འཛུགས་བྱས་ཨ་ནི་འདུག་སེ་ཚོགས་འདུ་ཚོགས་པའི་སྐབས་ལ་ཡ་ཨ་ནི་གནད་དོན་དེའི་ཐོག་ལ་ཡར་ཞུས་པ་ཡིན། ཨ་ནི། ཞུས་པ་ནང་བཞིན་གྱི་ཨ་ནི་གྲོང་ཁྱེར་སྤྱི་ཁྱབ་དང་དེ་ལ་ཡར་ད་ག་རེ་ཐེ་ཚོམ་ཁྱོན་ནས་མེད་པའི་ཐོག་ནས་དེ་ལ་ཡར་ཕྱག་རོགས་གནང་གི་ཡིན་ཟེར་ཡིན་ནའི་གས་ད་ཕར་ལས་ཁུངས་ལ་ཐད་བྱས་ནས་དེ་ལ་ཡར་ཨ་ནི་མང་མོས་ངོས་ནས་དེ་ལ་རྒྱབ་སྐྱོར་ཅིག་དགོས་གི་རེད་ཨ་ནི་དེ་རྒྱབ་སྐྱོར་རག་ཡ་ལ་ཐེ་ཚོམ་ཁྱོན་ནས་མེད་ཟེར་ནས་གསུང་གི་འདུག་ལ་ཨ་ནི་བྱས་ཙང་ཨ་ནི་ཕར་ཐད་བྱས་ནས་གང་འདྲ།

འདི་རེད་ལགས། སྤྱི་བཏང་གི་ང་ཚོས་བོད་ཟེར་མིང་བཞག་དགོས་ཡོད་ན་ཡང་རྒྱལ་བ་རིན་པོ་ཆེའི་མཚན་བཞག་དགོས་ཡོད་ན་ང་ཚོས་འདུག་སེ་ཚོགས་འདུའི་ནང་ལ་དེ་ལ་ཚོགས་བྱས་ནས་ཐག་ཆོད་དེ་རྒྱལ་བ་རིན་པོ་ཆེ་གི་མཚན་འདི་གལ་ཆེ་ད་ང་ཚོས་དགོས་པ་རྒྱུ་མཚན་ཆེ་ཤོས་གང་འདྲ་ག་རེ་ཐོག་ནས་བཞག་ཡོད་ཟེར་ན་ད་སྤྱི་བཏང་གི་རྒྱལ་བ་རིན་པོ་ཆེའི་མཚན་འདི་ཡི་གེ་སྒང་ལ་འདུག་ཡུལ་མི་ད་ལམ་འགྲོ་ནང་ལ་ཡུལ་མི་ཚོ་ཕར་ཚུར་ཕེབས་པའི་སྐབས་ལ་རྒྱལ་བ་རིན་པོ་ཆེ་གི་མཚན་འདི་གཟིགས་པ་དང་གི་ལམ་སང་ཁོ་རང་སེམས་ནང་ལ་ཚོར་བ་ལམ་སང་ཅིག་སླེབས་ཡོང་བ་ལ། བོད་གཅིག་པུ་མ་རེད་རྒྱལ་བ་རིན་པོ་ཆེའི་མཚན་ཟེར་ན་བོད་ཀྱི་རང་བཞིན་སྐོར་མིའི་སེམས་ནང་ཞིག་སླེབས་ཀྱི་རེད་ད་ག་ནང་བཞིན་རྒྱལ་བ་རིན་པོ་ཆེ་ད་ཞི་བདེ་གི་དེ་དེད་དཔོན་ཞིག་རེད་བྱས་ཙང་དེང་སང་ད་དུས་ཚོད་ནང་ལ་ཡ་ཅིག་ལམ་སང་ཅིག peace གལ་ཆེན་པོ་ཡིན་ཙང་ནི་ཨ་ནི་ཡུལ་མི་ཚོའི་ལམ་སང་སེམས་ནང་ལ་ཅིག་སེམས་འགུལ་ཐེབས་ཅིག་འདི་འདྲ་ཞིག་ཡོང་གི་རེད་བསམས་ནས་ག་ན་རྒྱལ་བ་རིན་པོ་ཆེའི་མཚན་དེ་ང་ཚོས་གལ་ཆེ་ཅིག་མཐོང་བྱས་ནས་ང་ཚོས་འདི་ཞུས་པ་ཡིན་ལགས། ལགས་ལགས་སོ། ད་དངོས་སུ་ཟླ་བ་འདིའི་ཚེས་བཅུ་ཉིན་མོ་འདི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་རེད་རྒྱལ་སྤྱིའི་ཁྱོན་ཡོངས་ལ་སྲུང་བརྩི་ཞུ་གི་ཡོད་རེད། ལྷག་པར་དུ་ང་ཚོ་བོད་པ་ཚོ་ཆ་བཞག་པ་ཡིན་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དེ་སྔ་བརྒྱད་ཅུ་གྱ་དགུ་ལོ་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་གནང་ནས་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་ཅིག་རེད། དེའི་སྐབས་དེ་རྣམ་པ་ཚོས་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་སྤྱི་ཁང་ནང་གོ་སྒྲིག་ཞུས་ནས་མཛད་སྒོ་ཚུགས་གནང་འདུག་ག་སྐབས་དེ་གྲོང་ཁྱེར་སྤྱི་ཁྱབ་པ་དང་ད་ག་ནང་བཞིན་བྱང་ཨ་མི་རི་ཀའི་སྤྱི་འཐུས་བསྟན་འཛིན་འཇིགས་མེད་ལགས་ཕེབས་འདུག་ག

ད་ཅི་གོང་དུ་ཞུས་པ་ནང་བཞིན་རེད་ཁོ་རང་གི་འཛམ་བུ་གླིང་ནང་ལ་ཡར་རེ་བྱས་རྗེས་བཞག་ལ་ད་བོད་དོན་ཕྱག་ལས་དཔེ་མི་སྲིད་པའི་མང་པོ་གནང་ཡོད་ལ་དེ་གི་ད་རྗེས་དྲན་ཐོག་ནས་འདུག་སེ་མཚན་འདི་འདུག་སེ་གནང་ཐུབ་ཡ་དེ་གལ་ཆེན་པོ་ཞིག་ཁོ་རང་གིས་འདི་གཟིགས་སོང་ཨ་མ་སེར་གྱི་ད་སྤྱི་བཏང་གི་ཁོ་རང་ཆུང་དུས་ནས་བྱས་ནས་ད་ག་འདའ་ཅིག་ད་ལོ་ལྔ་བཅུ་ཟིན་གོང་ནས་ཡ་ས་གནས་ད་ག་ནང་ལ་བསྡད་ཡོད་འདིའི་སྐབས་ལ་ཡ་ཅིག་དེ་དུས་ཨ་ནི་མི་རིགས་འདྲ་མིན་དེ་ལ་ཞེ་དྲག་མེད་ད་ཕྱིས་སུ་ད་མི་རིགས་ཕྱི་ལོགས་ཁག་ནས་མང་པོ་ཅིག་ད་ལུང་པ་འདྲ་མི་འདྲ་ནས་ཕེབས་ཡོད་རེད་ཨ་ནི་དམིགས་བསལ་གྱི་ད་ག་འདའ South Salt Lake

ཁོ་རང་གིས་ད་དོན་དག་གསུམ་ཐོག་ལ་ཤུགས་ཆེན་པོ་བཟོ་སྲོལ་སྐྱོན་གྱི་ཡོད། ཨ་ནི་དོན་དག་གསུམ་དེ་ཨ་ནི་ད་གཙོ་བོ་གཙོ་བོ་དེ་ཕྲུ་གུ་གི་ཤེས་ཡོན་དེ་དང་པོ་ཆགས་ཀྱི་འདུག་ཨ་ནི་མི་མང་གི་སྲུང་སྐྱོབ་དེ་གཉིས་པ་ཆགས་ཀྱི་འདུག་ཨ་ནི་གསུམ་པ་དེ་ད་མི་མང་གི་བདེ་སྡུག་དང་ཨ་ནི་འཕྲོད་བསྟེན་དང་དེ་འདྲའི་ཐོག་ལ་ཡང་ད་གཏོར་ཤུགས་སྐྱོན་གྱི་ཡོད་བྱས་ཙང་ད Safety དང་ད Peace དང་ཞི་བདེ་ད་གལ་ཆེན་པོ་ཆགས་ཀྱི་ཡོད་ཙང་མི་ད་རྒྱ་འམ་ཞེས་ཀྱི་མཚན་དེ་ཐོག་ནས་འདུག་སེ་ཡ་བཞག་དགོས་དུས་ཙང་མི་དེ་ལ

ཐེངས་འདིའི་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་གི་དཔལ་འབྱོར་རྩེད་ཐང་ཆེན་མོ་ཡོངས་སུ་ཁེངས་པའི་དད་ལྡན་ཁྲི་ཚོ་མང་པོར་རྒྱལ་སྲས་ལག་ལེན་སོ་བདུན་མའི་གསུང་ཆོས་བསྩལ་གནང་མཛད་པ་དང་འབྲེལ་ཡོད་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་སྙན་སྒྲོན་གནང་གི་རེད། གསན་མཁན་རྣམ་པ་ལྷན་རྒྱས་ལ་སྐུའི་ལྷག་དཀར་བཟང་བའི་འཚམས་འདྲི་ཞུ་བ་དང་འབྲེལ་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་བ་ཡིན། རྣམ་པ་ཚོས་ད་ལྟ་གསན་པ་འདི་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འབྲས་ལྗོངས་མངའ་སྡེའི་གཞུང་གིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ཉིན་གྱི་སྔ་དྲོར་མངའ་སྡེའི་རྒྱལ་ས་སྒང་ཏོག་ལ་ཞབས་སོར་བདེ་བར་འཁོད་གནང་མཛད་སྐབས། རྟེན་འབྲེལ་མཚོན་ཕྱིར་སྒང་ཏོག་སྒོར་གཞས་ཚོགས་པའི་ཚོགས་མི་བརྒྱ་དང་བཅོ་གསུམ་གྱིས། ཆོལ་གསུམ་བོད་མིའི་ཆས་གོས་སོགས་ཀྱི་གི་གཟབ་མཆོར་ལེགས་པར་སྤྲས་ཏེ་ཕེབས་བསུའི་སྣེ་ལེན་གྱི་གླུ་དབྱངས་དང་ཞབས་གཞས་འབུལ་ལམ་ཞུ་སྐབས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པ་ཤོག་ཅེས་པ་སོགས་ཀྱི་འབོད་སྒྲ་སྣ་ཚོགས་སྒྲོག་པའི་སྒྲ་ཡི་དུམ་བུ་ཞིག་རེད། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཁ་སང་ཕྱི་ཚེས་བཅུ་གཉིས་ཉིན་སྒང་ཏོག་གི་དཔལ་འབྱོར་རྩེད་ཐང་ཆེན་མོ་ཡོངས་སུ་ཁེངས་པའི་དད་ལྡན་ཕྱི་ནང་མི་རིགས་ཁྲི་ཚོ་མང་པོར་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་རྒྱལ་སྲས་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་ཆེ་གནང་མཛད་པའི་ཐོག་མར།

ངས་འཚམས་འདྲི་ཞུ་གི་ཡོད། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉེ་དུས་འབྲས་ལྗོངས་ནང་ཆུ་ལོག་སོགས་ཀྱི་རྐྱེན་ངན་བྱུང་སྐབས་འདས་གསོན་ཡོངས་ཀྱི་ཆེད་མ་ཎི་ཡིག་དྲུག་མ་ཕྲེང་སྐོར་གཅིག་ཆོས་ཞུ་བ་རྣམས་ཀྱི་ལྷན་དུ་བགྲང་གནང་མཛད་དོན་ལ། བོད་གངས་ཅན་ལྗོངས་འདི་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་ཆགས་ཏེ་ཡོད་རེད་ཨེ་དམིགས་བསལ་གྱི་འབྲེལ་བ་ཡོད་རེད་ང་ཚོ་བོད་རིགས་སྤུ་གུ་ཆུང་ཆུང་སྒང་ནས་མ་ཎི་བགྲང་ཡ་རུ་བྱེད་ཀྱི་ང་ཚོ་ད་གོམས་གཤིས་ཡོད་རེད།

ཕ་མ་སེམས་ཅན་ཐམས་ཅད་དད་དང་ལྡན་གྱི་ཚེ་ངན་འགྲོ་ཐམས་ཅད་རྟག་ཏུ་སྟོང་པ་བྱང་ཆུབ་སེམས་དཔའ་གང་ན་སུ་བཞུགས་དེ་དག་ཀུན་གྱི་སྨོན་ལམ་འགྲུབ་གྱུར་ཅིག། ཨོ་ཡ། ད་དེ་རིང་ཨ་ད་སྐབས་སུ་བབ་པ་ཨེ་རེད་ཨ་ད་ཏེ་དངོས་གཞི་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མ་འདིའི་བཤད་ལུང་ཅིག་འདི་ཨ་ཡིན་ད། ཡ། ད་ཐོག་མར་ཆོས་སྤྱོད་འདི་ན་མོ་ལོ་ཀེ་ཤྭ་ར་ཡ་གང་གིས་ཆོས་ཀུན་འགྲོ་འོང་མེད་གཟིགས་ཀྱང་འགྲོ་བའི་དོན་ལ་གཅིག་ཏུ་བརྩོན་མཛད་པ་བླ་མ་མཆོག་དང་སྤྱན་རས་གཟིགས་མགོན་ལ་རྟག་ཏུ་སྒོ་གསུམ་གུས་པས་ཕྱག་འཚལ་ལོ། གང་ལྟར་ང་ཚོས་ཤེས་རབ་ཀྱི་ཆ་ནས་ཆོས་གང་དང་གང་ཡིན་ནའི་ཁོ་ངོ་བོ་ཉིད་ཀྱིས་མ་གྲུབ་པ་མིང་གི་དབང་གིས་བཏགས་ཙམ་གཅིག་གིས། དེ་གོ་བ་ཅིག་ལེན་དང་མིང་གི་དབང་གིས་ཡོད་ཙམ་ཞིག་མ་གཏོགས་ཁོ་རང་ངོ་བོ་ཉིད་ཀྱིས་གྲུབ་པ་མེད་པ་ཅིག་ཐག་བཅད་རེད་དེ་ང་རང་ཚོ་ཚང་མ་ལོ་གཅིག་གིས་གཅིག་གི་ཕ་གི་ལྟོས་གྲུབ་ཀྱི་ཐོག་ནས་ད་ཡོང་བསྡད་ཡ་གཅིག་ཆགས་བསྡད་དུས་ཙ་ན་ལྟོས་གྲུབ་ཚང་མ་ལོ་ལྟོས་གྲུབ་ཀྱི་ཐོག་ནས་ཡོང་བསྡད་ཡ་གཅིག་གིས་ད་གང་ལྟར་ང་རང་ཚོ་གཅིག་གིས་གཅིག་ལ་བརྩེ་བ་བྱེད་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་འཆམ་པོ་བྱེད་མཐུན་པོ་བྱེད་ཡ་དཔེ་གལ་ཆེན་པོ་རེད་ང་རང་ཚོ་སྤྱན་རས་གཟིགས་ལ་གསོལ་བ་བཏབ་མ་ཎི་བགྲང་མཁན་ཅིག་ཡིན་ན

བདག་གཞན་འཁོར་བའི་མཚོ་ལས་བསྒྲལ་བྱའི་ཕྱིར་ཉིན་མཚན་ཉིན་དང་མཚན་དུ་གཡེལ་བ་མེད་པར་ནི་ཉན་སེམས་སྒོམ་པ་རྒྱལ་སྲས་ལག་ལེན་ཡིན་གསུངས་དེ་ད་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ང་རང་ཚོ་ལ་རང་བཞིན་ལྷན་སྐྱེས་ཀྱི་ཞིག་ཡོད་བསྡད་པ་དེ་ཨེ་ནི་སྔོན་ལ་ཚིག་གི་གོ་བ་ཙམ་ཆགས་དེ་ལ་ཨེ་ནི་དོན་དག་ཕར་ཚུར་དཔྱད་པ་བྱས་ནས་བསམ་བློ་བཏང་ནས་ཨེ་ནི། སེམས་ཀྱི་གཏིང་ནས་ཡང་ངེས་པ་ཐོབ་དོན་ཅིག་དང་དེ་འདྲས་ཀྱི་ངེས་པ་ཐོབ་དོན་དེ་རྒྱུན་དུ་བ་བསྒོམས་ནས་གོམས་འདྲིས་ཡག་པོ་བྱེད་ཡ་ཅིག་གིས་ཐོས་བསམ་སྒོམ་པ་ཡ་མ་བྲལ་བར་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ང་རའི་ངོས་ནས་ཆ་བཞག་ན་ཞོགས་ཀས་ཡར་ལངས་པ་དང་བྱང་ཆུབ་ཀྱི་སེམས་སྒོམ་ཡ་དང་ཨེ་ནས་སྟོང་ཉིད་ལྟ་བ་སྒོམ་ཡ་དེ་ཉིན་ལྟར་བྱེད་ཀྱི་ཡོད།

ཞེ་པོ་ཅིག་རེད་ཤག་དེ་དངོས་གནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ་ཡོང་ཡ་གཅིག་སོ་སོར་དཔེ་གཅིག་སྡུག་པོ་གཏོང་མཁན་གཅིག་བསམ་བཞིན་དུ་གཅིག་གནོད་པ་སྐྱེལ་མཁན་ཚོ་ལའི་ལྷག་པར་དུ་ཡང་བརྩེ་བའི་བློ་སྐྱེ་ཡོང་དུས་ཙ་ན་ཞེ་པོ་ཅིག་ཕན་ཐོགས་རེད་ཤག་དེ་ད་ང་རང་ཆ་བཞག་ན་གཅིག་བོད་ནང་ལོགས་ལ་དཀའ་ངལ་མང་པོ་འཕྲད་ཡོང་དུས་ལྷག་པར་དུ་ཡང་བརྩེ་བའི་བློ་སྐྱེ་བ་མ་གཏོགས་གཅིག་དེ་ལ་ཡང་ཁོང་ཁྲོ་ཟ་ཡག་ཟེར་བ་དེ་འདྲ་ཁྱོན་ནས་མེད་ཨེ་ནི་དེ་ཕར་བརྒྱུད་ནས་རྒྱ་ནག་གི་འགོ་ཁྲིད་ཚོ་ལའི། ཞེ་ཐག་པ་ནས་བརྩེ་བའི་བློ་མ་གཏོགས་གཅིག་དེ་ལ་ཡང་ཁོང་ཁྲོ་ཟ་ཡག་འདི་ཁྱོན་ནས་མེད་བྱས་ཙང་གང་ལྟར་སེམས་ཀྱི་ཞི་བདེ་ཡོང་ཡག་འདི་བྱང་ཆུབ་ཀྱི་སེམས་སྒོམ་ཡག་འདི་གིས་ཞེ་པོ་ཅིག་ཕན་ཐོགས་འདུག་ག། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆོས་འབྲེལ་བསྩལ་གནང་ལེགས་གྲུབ་ཟིན་པའི་རྗེས་སུ་ཚང་མས་སེམས་བཟང་པོའི་ཐོག་ནས་ཚེ་འདི་ནས་བཟུང་བྱང་ཆུབ་མ་ཐོབ་བར་དུ་གཞན་ཕན་གྱི་བློ་འདི་མ་བྲལ་བ་བགྱི་བསམ་པའི་བསམ་བློ་གཏོང་དགོས་པ་སོགས་ཀྱི་ལམ་སྟོན་མཛད་དོ། དེ་ལས་བྱུང་བའི་དགེ་བས་འགྲོ་བ་ཀུན་དོན་དམ་ཀུན་རྫོབ་བྱང་ཆུབ་སེམས་མཆོག་གིས་སྲིད་དང་ཞི་བའི་མཐའ་ལ་མི་གནས་པའི་སྤྱན་རས་གཟིགས་མགོན་དེ་དང་མཚུངས་པར་ཤོག། ཅེས་པ་འདི་རང་གཞན་ལ་ཕན་པའི་དོན་དུ་ལུང་དང་རིགས་པ་སྨྲ་བའི་བཙུན་པ་ཐོགས་མེད་ཀྱིས་དངུལ་ཆུའི་རིན་ཆེན་ཕུག་ཏུ་སྦྱར་བའོ། ཡ་ད་དེ་གི་ལག་ལེན་སོ་བདུན་གྱི་ད་བཤད་ལུང་དེ་འདྲ་ཅིག་གིས་འཐུས་པ་བྱས།

སེམས་པ་བཟང་པོ་དེ་དུས་རྒྱུན་དུ་བའི་གལ་ཆེན་པོ་གཅིག་ལ་བརྩིས་བྱས་ཆོས་ཁས་བླངས་ན་རེད་ཆོས་ཁས་མ་བླངས་ན་རེད་གང་ལྟར་གཅིག་ཀུན་སློང་བཟང་པོ་བྱེད་ཡ་མི་ལ་ཕན་ཐོགས་བྱེད་ཡ་ད་དེ་ཨེ་ནི་ཚང་མས་སེམས་ལ་ཡ་བཞག་ཨེ་ནི་ཧུར་ཐག་གནང་ཤོག་ཨེ་ནི་ད་ག་ཡིན། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་འབྲས་ལྗོངས་མངའ་སྡེའི་གཞུང་དང་སྒང་ཐོག་བོད་མི་ཡོངས་ཀྱིས་བརྟན་བཞུགས་སོ་སོར་བསྟར་འབུལ་ཞུས་པ་དང་ས་གནས་འབྲས་ལྗོངས་ཡུལ་མི་དང། བོད་མི་རྣམས་ཀྱིས་གླུ་གཞས་འཁྲབ་སྟོན་གཟིགས་འབུལ་ཞུས་གྲུབ་པའི་མཚམས་སུ་སྒང་ཏོག་གི་ཡུལ་སྐོར་སྤྲོ་འཆམ་ལས་ཁང་གིས་འཆར་འགོད་དང་འཛུགས་སྐྲུན་ཞུ་འཆར་ཡོད་པའི་ཀརྨ་པ་སྐུ་ཕྲེང་བཅུ་དྲུག་པའི་དྲན་རྟེན་སྐྱེད་མོས་ཚལ་དང་རྒྱལ་བ་ལྷ་བཙུན་ཆེན་མོའི་སྐྱེད་མོས་ཚལ་གཉིས་ཀྱི་འཆར་འགོད་ལ་རྨང་རྡོའི་ཚབ་ཏུ་དྲ་ལམ་ནས་གཟིགས་ཞིབ་མཛད་འདུག། རྩ་བའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ཉིན། འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ལ་ཞབས་སོར་བདེ་བར་འཁོད་གནང་མཛད་སྐབས་ཕེབས་ལམ་གཡས་གཡོན་དུ་དགེ་འདུན་པ་རྣམས་ཀྱིས་སེར་ཕྲེང་བསྒྲིགས་གནང་པ་དང་བོད་མི་རྣམས་ཀྱིས་མཆོད་རྫས་སྣ་ཚོགས་ཐོགས་ནས་དགའ་དད་སྤྲོ་གསུམ་ངང་ནས་གུས་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག་ཡང་སྒང་ཏོག་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་ཀྱིས་གསུངས་དོན། ད་ད་རེས་སྐལ་བ་བཟང་བ་ཞིག་ལ་ནི་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ལ་སྐྱབས་མགོན་རིན་པོ་ཆེ་ཨ་ནི་འདུག་ཟེར་ནས་གནམ་ཐོག་ནས།

འབྲས་ལྗོངས་མངའ་སྡེའི་གཞུང་གིས་མངའ་སྡེའི་སྤྱི་ཁྱབ་བློན་ཆེན་པྲེམ་སིང་རྟ་མང་གོ་ལི་མཆོག་གི་བཞུགས་གནས་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཆེས་མཐོའི་ཉིན་གུང་གསོལ་ཚིགས་ཤིག་འདེགས་འབུལ་ཞུ་རྒྱུ་དང་དེའི་ནང་མངའ་སྡེའི་སྲིད་སྐྱོང Lakshman Prasad Acharya མཆོག་དང་གྲོས་ཚོགས་འཐུས་མི་རྣམས་དབུས་པའི་ཆེས་མཐོའི་མི་སྣ་ཁག་ལྷན་ཞུགས་གནང་འཆར་འདུག་དེའི་རྗེས་ཀྱི་མཛད་རིམ་ཁག་གི་སྐོར་སྒང་ཏོག་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་ཀྱིས་གསུངས་དོན། དེ་ནི་ཏཱ་རེ་བཅུ་བཞི་ཞོགས་ཀའི་སྔ་དྲོ་ཆུ་ཚོད་བདུན་པ།

བསོད་ནམས་ལྷ་མོ་ཡིན། ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་དེར་སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། བྱང་ཨ་མི་རི་ཀའི་བོད་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ནས་རེ་བའི་མེ་ལྕེའི་ལས་འགུལ་བ་དང་མཇལ་མོལ་གནང་འདུག། དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་རེས་གཟའ་སྤེན་པའི་ཉིན་བྱང་ཨ་མེ་རི་ཁའི་བོད་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་རེ་བའི་མེ་ལྕེ་ཞེས་པའི་ལས་འགུལ་བའི་བྱང་ཨ་མེ་རི་ཁའི་ཡན་ལག་ཚོགས་པའི་ཚོགས་མི་རྒྱལ་སྤྱིའི་སྤྱི་ཚོགས་ལས་འགུལ་ཁང་གི་ངེས་སྟོན་པ་ཡུའུ་ཙེན་ཁྲོ་ཡཱོ་ཏཱ་ཞུ་བ་དང་རྒྱལ་སྤྱིའི་ཞི་བདེའི་ལྷན་ཚོགས་ངེས་སྟོན་པ་ཨན་ནི་བེད་མེན་ཞུ་བ་དང་མཇལ་མོལ་གནང་ཡོད་པ་རེད་འདུག། ཟླ་འདིའི་ཚེས་བཅུ་རེས་གཟའ་ཉི་མའི་ཉིན་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོར། ཉི་ཧོང་བོད་རིགས་སྤྱི་མཐུན་ཚོགས་པ་དང་རྒྱ་ནག་དམར་ཤོག་གིས་དྲག་གནོན་བྱེད་བཞིན་པའི་གྲངས་ཉུང་མི་རིགས་ཚོགས་པ་གཞན་ཁག་དང་ནུས་པ་མཉམ་སྤུངས་ཀྱིས་རྒྱལ་ས་ཏོག་ཀྱོའི་ནང་ངོ་རྒོལ་གྱི་ལས་འགུལ་ཤུགས་ཆེ་སྤེལ་ཏེ་བོད་དང་ཡུལ་གྲུ་སོ་སོའི་ནང་རྒྱ་ནག་དམར་ཤོག་གི་དྲག་གནོན་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལ་འགལ་འཛོལ་གྱི་ལས་གཞི་རྣམས་མཚམས་འཇོག་བྱེད་དགོས་པའི་དགོས་འདུན་བཏོན་འདུག། རྒྱ་ནག་གི་དམག་མིའི་དྲ་རྒྱའི་གནས་ཚུལ་རྐུ་འཁྱེར་བྱེད་མཁན་གྱིས་ཨ་མེ་རི་ཁའི་གལ་ཆེའི་འཛུགས་སྐྲུན་གཞི་ཡུལ་ཐོག་ལ་གནོད་འཚེ་གཏོང་བའི་བྱ་སྤྱོད་ཤུགས་ཆེར་གཏོང་བཞིན་པའི་སྐོར་ཨ་མེ་རི་ཁའི་གསར་ཤོག The Washington Post ཞེས་པའི་ཐོག་གནས་ཚུལ་བཀོད་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་དམག་མིས་ཨ་མེ་རི་ཁའི་གཙོ་གནད་འཛུགས་སྐྲུན་གྱི་གཞི་ཡུལ་ལ་གནོད་འཚེ་གཏོང་རྒྱུ་དང་གནས་ཚུལ་རྐུ་འཁྱེར་བྱེད་པའི་བྱ་སྤྱོད་ཤུགས་ཆེར་གཏོང་བཞིན་པ་ནི་ཨ་མེ་རི་ཁའི་གློག་དང་ཆུ། འབྲེལ་མཐུད། སྐྱེལ་འདྲེན་སོགས་ཀྱི་མ་ལག་ཐོག་ལ་གནོད་འཚེ་གཏོང་བཞིན་པའི་སྐོར་ཨ་མི་རི་ཀའི་གཞུང་གི་དཔོན་རིགས་དང་སྲུང་སྐྱོབ་ཆེད་ལས་མཁས་པས་གསུངས་པའི་སྐོར་ཨ་མི་རི་ཀའི་ད་ཝཱ་ཤིང་ཏོན་པོ་སི་ཟེར་བའི་གསར་ཤོག་ཐོག་ལ་ལུང་འདྲེན་བྱས་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཟླ་འདིའི་ཚེས་བཅུ་གཉིས་རེས་གཟའ་མིག་དམར་ཉིན་ཝི་ཡེ་ནམ་ཁུལ་དུ་ལོ་དྲུག་རྗེས་ལྟ་སྐོར་ཐེངས་དང་པོར་འབྱོར་བའི་སྐབས་སུ་རྒྱལ་ཁབ་གཉིས་བར་གྱི་འབྲེལ་ལམ་ཇེ་བཟང་དུ་གཏོང་རྒྱུའི་ཁས་ལེན་བྱས་འདུག། རྒྱ་ནག་ཕྱི་སྲིད་བློན་ཆེན་ནས་ཨི་རན་དང་གྲོས་མོལ་བྱེད་པའི་སྐབས་ཨི་སི་རལ་དང་པ་ལེ་སི་ཐན་གྱི་དམག་འཁྲུག་མཚམས་འཇོག་ཡོང་ཐབས་བྱ་དགོས་པའི་སྐོར་བསྐྱར་དུ་བཤད་ཡོད་པ་རེད་འདུག་དེ་ཡང་རྒྱ་ནག་ཕྱི་སྲིད་བློན་ཆེན་ཝང་ཡི་ནས་ཨི་རན་གྱི་ཕྱི་སྲིད་བློན་ཆེན་དང་ཁ་པར་ཐོག་ནས་གྲོས་མོལ་བྱས་ཡོད་པ་དང་དེ་ནི་ཨི་སི་རལ་དང་གྷ་ཟ་ཕན་ཚུན་གྱི་དམག་འཁྲུག་ལངས་པ་ནས་བཟུང། རྒྱ་ནག་དང་ཨི་རན་གྱི་ཕྱི་སྲིད་བློན་ཆེན་གཉིས་པོའི་གྲོས་མོལ་ཐེངས་གཉིས་པ་ཡིན་ཞིང། གལ་ཏེ་ཨི་སི་རལ་དང་གྷ་ཛ་དམག་འཁྲུག་རྒྱུན་རིང་དྲགས་ན། དེ་ཡིས་ལེ་པཱ་ནོན་ས་མཚམས་ཁུལ་དུ་དམག་འཁྲུག་གཉིས་པ་ལངས་སྲིད་པའི་ཞེད་སྣང་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང།